ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་ཉི་ཤུ་ལྔ། དགའ་ལྡན་ལྔ་མཆོད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་བདུན། རེས་གཟའ་ཕུར་བུའི་སྔ་དྲོའི་ལས་རིམ་དེ་བཞིན་བཀོད་སྒྲིག་གནང་མཁན་བསྟན་འཛིན་དཔལ་མོ་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ལགས་དང་གུས་པ་ཚེ་དབང་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་རྒྱ་ནག་གཞུང་གིས་དགའ་ལྡན་ལྔ་མཆོད་རིང་ལྷ་ས་ཁུལ་སྲིད་གཞུང་གི་ལས་བྱེད་དང་དགེ་ལས་སློབ་ཕྲུག་ཚོ་མཆོད་མཇལ་དུ་འགྲོ་མི་ཆོག་པའི་བཀག་འགོག་བྱེད་བཞིན་པའི་སྐོར་བཅས་གསར་འགྱུར་གལ་ཆེ་ཁག་དང། དེ་ནས་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། བྱེས་ཀྱི་གདན་ས་ཆེན་པོ་བཀྲ་ཤིས་ལྷུན་པོའི་དགོན་པས་རྒྱལ་ས་ལྡི་ལི་ནང་ལ་ཀུན་གཟིགས་པཎ་ཆེན་རིན་པོ་ཆེ་སྐུ་འཕྲེང་བཅུ་གཅིག་པ་དགེ་འདུན་ཆོས་ཀྱི་ཉི་མ་མཆོག་གི་སྐོར་གོ་རྟོགས་ཀྱི་ལས་འགུལ་སྤེལ་ནས་ཁོང་གང་མགྱོགས་རྒྱ་ནག་གཞུང་གི་དོ་དམ་འོག་ནས་གློད་གྲོལ་ཡོང་བར་རྒྱ་གར་གཞུང་གིས་རྒྱ་ནག་ལ་གནོན་ཤུགས་སྤྲོད་དགོས་པའི་རེ་སྐུལ་ཞུས་ཡོད་པ་སོགས་ཀྱི་སྐོར་ཕྱོགས་སྒྲིག་ཞུས་པ་ཞིག་དང། དམིགས་བསལ་ཆེད་སྒྲིག་གི་ལེ་ཚན་ནང་སུའེ་ཏེན་གྲོས་ཚོགས་སུ་བོད་དོན་གྲོས་འཆར་ཁག་གསུམ་བཏོན་གནང་ཡོད་པ་དང། སུའེ་ཏེན་བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོ་བློ་བཟང་ལགས་ཀྱིས་སུའེ་ཏེན་གྲོས་ཚོགས་སུ་བཏོན་པའི་གྲོས་ཆོད་དེ་དག་ཡུལ་འདིར་དེ་སྔ་བྱུང་མྱོང་མེད་པ་དང་བོད་ཀྱི་གནད་དོན་ཐད་ཡུལ་དེའི་ནང་བསམ་ཤེས་དང་རྒྱབ་སྐྱོར་ཡོད་པ་གསལ་སྟོན་གནང་ཡོད་ལུགས་གསུངས་པའི་གནས་ཚུལ་ཞིག་གསན་རྒྱུ། དེ་ནས Bollywood གློག་བརྙན་འཁྲབ་ཁྲིད་པ་ཞིག་ནས་ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐོར་དངོས་བྱུང་གློག་བརྙན་ཞིག་བཟོ་གཏན་འཁེལ་བའི་སྐོར་གནས་ཚུལ་ཕྱོགས་སྒྲིག་ཞུས་པ་ཞིག་བསྐྱར་དུ་སྙན་སྒྲོན་ཞུ་རྒྱུ་དང།
གནས་འཕྲིན་ལེ་ཚན་ནང་ལོ་ལྟར་བོད་ཟླ་བཅུ་པའི་ཚེས་བཅོ་ལྔ་ཉིན་དབུས་ཁུལ་དུ་དཔལ་ལྷའི་དུས་ཆེན་ངམ་དཔལ་ལྷའི་བདུན་བྱོན་ཞེས་པ་དུས་ཆེན་དེའི་བྱུང་རིམ་དང་དམིགས་བསལ་བོད་ཀྱི་རྒྱལ་ས་ལྷ་སའི་ནང་ཧ་ཅང་དར་སོ་བྱུང་སྟངས་དང་དུས་ཆེན་སྲུང་བརྩི་ཞུ་སྟངས་སྐོར་བཀའ་འདྲི་ཞུས་པ་ཞིག་དང། མཇུག་ཏུ་མི་རབས་གསར་པ་ཞེས་པའི་ལེ་ཚན་ནང། རྒྱ་ནག་ནང་ལ་ཁྱབ་གདལ་འགྲོ་བཞིན་པའི་དབུགས་ལམ་གྱི་ནད་གཞིའི་ཁྱབ་ཚད་དང་རྒྱུ་རྐྱེན། ནད་འགོག་སྲུང་སྐྱོབ་ཀྱི་ཐབས་ལམ་བཅས་ཀྱི་སྐོར། ཨ་མི་རི་ཀའི་སི་ཨེ་ཊལ་གྲོང་ཁྱེར་ནང་དུ་བཅའ་བཞུགས་གནང་མཁན་ཕྱི་ལུགས་སྨན་པ་བསོད་ནམས་སྟོབས་རྒྱལ་ལགས་སུ་བཀའ་འདྲི་ཞུས་པ་ཞིག་བཅས། གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང། ཐོག་མར། རྒྱ་ནག་གཞུང་གིས་དགའ་ལྡན་ལྔ་མཆོད་རིང་ལྷ་ས་ཁུལ་དུ་སྲིད་གཞུང་གི་ལས་བྱེད་དང་དགེ་ལས་སློབ་ཕྲུག་ཚོ་མཆོད་མཇལ་དུ་འགྲོ་མི་ཆོག་པའི་བཀག་འགོག་བྱས་ཡོད་འདུག་ཞིབ་གསལ་བཞུགས་སྒར་དྷ་རམ་ས་ལ་ནས་འདི་གའི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ལོ་ལྟར་བོད་ཟླ་བཅུ་པའི་ཚེས་ཉི་ཤུ་རྩ་ལྔ་ནི་རྗེ་ཙོང་ཁ་པ་བློ་བཟང་གྲགས་པ་མཆོག་དགོངས་པ་ཆོས་དབྱིངས་སུ་ཐིམ་པའི་ཉིན་མོ་སྟེ་དགའ་ལྡན་ལྔ་མཆོད་ཅེས་བོད་ནང་གི་བོད་མི་ཚོས་དགོན་པ་ཁག་ཏུ་མཆོད་མཇལ་དང་མི་མང་འདུ་འཛོམས་བྱེད་སྲོལ་ཡོད་པ་བཞིན་འདི་ལོའི་དགའ་ལྡན་ལྔ་མཆོད་དང་འབྲེལ་བོད་ཀྱི་རྒྱལ་ས་ལྷ་ས་ཁུལ་དུ་རྒྱ་ནག་གཞུང་གིས་སྲིད་གཞུང་གི་ལས་བྱེད་དང་དགེ་རྒན་དང་སློབ་ཕྲུག་སོགས་ལ་ཚོགས་འདུ་དང་འབྲེལ་དགའ་ལྡན་ལྔ་མཆོད་ལ་དགོན་པ་ཁག་ཏུ་མཆོད་མཇལ་དང་གནས་སྐོར་ལ་འགྲོ་སྐྱོད་མི་ཆོག་པའི་བཀག་འགོག་བྱེད་བཞིན་ཡོད་པ། དེ་བཞིན་ལྷ་ས་གྲོང་ཁྱེར་ནང་མི་མང་གི་ཁ་པར་དང་སྤྱི་ཚོགས་དྲ་ལམ་སོགས་ལ་ལྟ་བཤེར་བྱེད་འགོ་ཚུགས་ཡོད་པ། བོད་ནང་གི་འབྲེལ་ཡོད་བོད་མི་ཁག་ཅིག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། གོང་ཞུས་འབྲེལ་ཡོད་ཅིག་ནས་མུ་མཐུད་ཉེ་སྔོན་ནས་བཟུང་སློབ་གྲྭ་ཁག་གི་དགེ་རྒན་ཚོ་ཚོགས་འདུ་སོགས་དང་འབྲེལ་དགའ་ལྡན་ལྔ་མཆོད་ལ་མཆོད་མཇལ་མི་ཆོག་པ་དང། ལྷག་པར་དུ་སློབ་མ་ཚོའི་བསམ་བློའི་ནང་ཆོས་ལུགས་ཀྱི་བྱེད་སྒོ་དང་འབྲེལ་བའི་གནས་ཚུལ་སློབ་ཁྲིད་མི་ཆོག་སྐོར་ནན་བརྗོད་བྱས་སོང་ལ་ལྷ་ས་ལྟ་བུར་མཚོན་ན་ལོ་ལྟར་སྲིད་གཞུང་གི་ལས་བྱེད་མི་སྣ་དང་ཏང་ཡོན་ཚོ་སྤྱིར་བཏང་མཆོད་མཇལ་དང་གནས་སྐོར་བྱེད་པར་འགྲོ་སྐྱོད་མི་ཆོག་པ་དང། དེང་སྐབས་གཙོ་ཆེ་ཤོས་སློབ་མ་དང་དགེ་རྒན་ཚོ་མཆོད་མཇལ་མི་ཆོག་པའི་བཀག་འགོག་བྱེད་བཞིན་འདུག་ལ་དམིགས་བསལ་དུས་ཆེན་སོགས་ཀྱི་སྐབས་སུ་ནམ་རྒྱུན་དོགས་གཞི་ཡོད་པའི་མི་སྣ་ཚོས་དྲ་ལམ་ཁག་ཏུ་ཆོས་ལུགས་ཀྱི་མཚོན་དོན་ཡོད་པའི་པར་རིས་དང་ཞལ་འདོན་རིགས་བསྐུར་བ་ཡིན་ན་འདྲི་རྩད་རིགས་བྱེད་བཞིན་ཡོད་པ་འགྲེལ་བརྗོད་གནང་བྱུང། གཞན་ཡང་རྒྱ་ནག་གཞུང་འབྲེལ་ངོས་ནས་དགའ་ལྡན་ལྔ་མཆོད་རིང་གཞུང་ལམ་ཁག་ཏུ་འཚང་ཁ་མི་ཡོང་ཆེད། གཞུང་ལམ་ཁག་ཅིག་ལ་འགྲིམ་འགྲུལ་སྐྱོད་མི་ཆོག་པ་བྱས་ཡོད་པའི་བརྡ་ཁྱབ་ཅིག་བཏང་བའི་ནང། ཕྱི་ཟླ་བཅུ་གཉིས་ཚེས་བདུན་གྱི་ཉིན་རྒྱབ་ཆུ་ཚོད་དང་པོ་ནས་བཟུང་བདེ་འཇགས་དང་ཤར་གཏོང་ཞི་མཐུན་བཅས་ཀྱི་འགྲོ་ལམ་འགྲིམ་འགྲུལ་ཡོང་ཆེད་གྲོང་ཁུལ་གྱི་འབྲེལ་ཡོད་གཞུང་ལམ་ཁག་ཅིག་ལ་འགྲིམ་འགྲུལ་བཀག་སྡོམ་བྱ་རྒྱུ་ཡིན་པས་ཅང་སུའུ་ལམ་དང་མཁར་རྔ་གདོང་ལྷོ་ལམ་གྱི་སུམ་མདོ་ཁ་ནས་ཅང་སུའུ་ལམ་དང་གླིང་སྐོར་ཤར་ལམ་གྱི་བཞི་མདོ་ཁ་དང། གཡུ་ཐོག་ལམ་ཧྲིལ་པོ་པེ་ཅིན་ཤར་ལམ་ཧྲིལ་པོ་རྡོ་སེང་གེ་ལམ་ཧྲིལ་པོ་བཅས་སུ་འཕྲུལ་སྒུལ་འཁོར་རིགས་འཇོག་མི་ཆོག་པའི་འགྲིམ་འགྲུལ་བཀག་སྡོམ་བྱེད་རིང་རྒྱ་ཆེའི་འགྲུལ་པ་ཚོས་ལས་ཡུལ་དངོས་ཀྱི་མི་དམངས་ཉེན་རྟོག་པའི་བཀོད་འདོམས་ལ་བརྩི་སྲུང་ནན་པོ་ཞུ་དགོས་སྐོར་སོགས་བཀོད་འདུག་དགའ་ལྡན་ལྔ་མཆོད་ནི་རྗེ་ཙོང་ཁ་པ་ཆེན་པོ་མཆོག་རབ་བྱུང་བདུན་པའི་ས་ཕག་ལོ་སྟེ་ཕྱི་ལོ་གཅིག་སྟོང་བཞི་བརྒྱ་བཅུ་དགུ་ལོའི་ཟླ་བ་བཅུ་པའི་ཚེས་ཉི་ཤུ་རྩ་ལྔ་ཉིན་དགུང་གྲངས་དྲུག་ཅུ་རེ་གསུམ་པའི་སྟེང་དགོངས་པ་རྫོགས་རྗེས་ཀྱི་ལོ་རྗེས་མ་ཕྱི་ལོ་གཅིག་སྟོང་བཞི་བརྒྱ་ཉི་ཤུ་ལོའི་ཉིན་མོ་དེ་རང་ལ་དགའ་ལྡན་དགོན་དུ་རྡོ་རྗེ་སློབ་དཔོན་བརྒྱ་ཕྲག་དུ་མས་གསང་བདེ་འཇིགས་མེད་གསུམ་དང་ཀྱེ་རྡོར་དུས་འཁོར་ཚེ་དཔག་མེད་ཀུན་རིག་སོགས་ཀྱི་དཀྱིལ་འཁོར་ལ་བརྟེན་པའི་སྒྲུབ་མཆོད་དང་དགོངས་རྫོགས་རྒྱ་ཆེ་སྨིན་སྒྲུབ་མཛད་པ་དང་མཉམ་དུ་ཆོས་རྗེ་ཤཱཀྱ་ཡེ་ཤེས་གདན་དྲངས་ཏེ་དགེ་འདུན་མང་པོའི་ཆོས་ཀྱི་མཆོད་འབུལ་རྒྱ་ཆེ་མཛད་ནས་རྗེ་བདག་ཉིད་ཆེན་པོར་རྗེས་དྲན་མཛད་པ་ནས་བཟུང་དེང་སང་གི་བར་དུ་དགའ་ལྡན་ལྔ་མཆོད་ཆེན་མོ་ཞེས་བོད་ཡུལ་ཆོལ་ཁ་གསུམ་དུ་དད་ལྡན་མང་ཚོགས་ཀྱིས་མཆོད་པ་ཕུལ་བ་དང་ཕྱག་འཚལ་བ། སྨྱུང་གནས་སྲུང་བ། དམིགས་བརྩེ་མ་ཟློ་བ། བཀའ་པོད་ལས་འཁྱིལ་བ་སོགས་ཆོས་ཀྱི་ཆོ་ག་རྒྱ་ཆེན་པོའི་སྒོ་ནས་རྗེས་དྲན་ཞུ་བའི་སྲོལ་དེ་བྱུང་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུས་ཡོད།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། བྱེས་ཀྱི་གདན་ས་ཆེན་པོ་བཀྲ་ཤིས་ལྷུན་པོའི་དགོན་པ་དང་འཕགས་བོད་འབྲེལ་མཐུད་ལས་ཁང་གཉིས་ཟུང་འབྲེལ་གྱི་སྒོ་ནས་ལྡི་ལིའི་ནང་ཀུན་གཟིགས་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་དགེ་འདུན་ཆོས་ཀྱི་ཉི་མ་མཆོག་གི་སྐོར་ལས་འགུལ་ཞིག་དབུ་འབྱེད་མཛད་སྒོའི་ཐོག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཕེབས་བཞུགས་གནང་འདུག་དེ་ཡང་ལྡི་ལིར་རྟེན་གཞི་བྱས་པའི་ཨའེ་ཏི་སི་ཨོ་འམ་འཕགས་བོད་འབྲེལ་མཐུད་ལས་ཁང་གི་གནས་ཚུལ་སྤེལ་དོན་ལྟར་ན་རྒྱལ་ས་ལྡི་ལིར་འདི་ཚེས་ལྔ་ཉིན་ཀུན་གཟིགས་པཎ་ཆེན་སྐུ་འཕྲེང་བཅུ་གཅིག་པ་དགེ་འདུན་ཆོས་ཀྱི་ཉི་མ་མཆོག་གི་གནད་དོན་སྐོར་གོ་རྟོགས་ཀྱི་ལས་འགུལ་སྤེལ་བའི་མཛད་སྒོའི་ཐོག་གདན་ས་བཀྲ་ཤིས་ལྷུན་པོའི་མཁན་པོ་གཟིགས་རྒྱབ་རིན་པོ་ཆེ་མཆོག་དང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ད་ག་ནང་བཞིན་རྒྱ་གར་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ Surjit Kumar། ཡང་བི་ཧར་མངའ་སྡེའི་སྤྱི་ཁྱབ་བློན་ཆེན་གཞོན་པ་སུ་ཤིལ་ཀུ་མར་གྲོས་ཚོགས་འཐུས་མི་འཇམ་དབྱངས་ཚེ་རིང་རྣམ་རྒྱལ། གྲོས་ཚོགས་འཐུས་མི་ཨ་ནིལ་པར་སཱད་ཧད་ཀེ་ཡང་གྲོས་ཚོགས་འཐུས་མི་ཅན་ཏེ་ཤུ་ཝར་པར་སཱད་མཆོག་རྒྱ་གར་གྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ནང་མའི་ཚོགས་གཙོ་རིན་ཆེན་མཁའ་འགྲོ་ཁེར་མེད་མཆོག་བཅས་ནས་མཉམ་ཞུགས་གནང་འདུག་སྐབས་དེར་བྱེས་ཀྱི་གདན་ས་ཆེན་པོ་བཀྲ་ཤིས་ལྷུན་པོའི་མཁན་པོ་གཟིགས་རྒྱབ་རིན་པོ་ཆེ་མཆོག་བསྟན་འཛིན་ཐུབ་བསྟན་རབ་རྒྱལ་མཆོག་སྐུ་མགྲོན་གཙོ་བོར་ཕེབས་ཡོད་པ་དང། རྒྱ་གར་གྱི་གྲོས་ཚོགས་འཐུས་མི་རྣམས་ཀྱིས་རྒྱ་ནག་གཞུང་ནས་བོད་དྲག་པོའི་བཙན་བཟུང་བྱས་པར་ངོ་རྒོལ་སྐྱོན་བརྗོད་གནང་བ་དང་སྦྲགས་ཀུན་གཟིགས་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་མཆོག་འཕྲལ་དུ་རྒྱ་ནག་གི་དོ་དམ་འོག་ནས་གློད་གྲོལ་གཏོང་དགོས་པའི་དགོས་འདུན་བཏོན་འདུག་ཡང་སྐབས་དེར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཀུན་གཟིགས་པཎ་ཆེན་སྐུ་ཕྲེང་བཅུ་པ་མཆོག་གིས་བོད་དང་བོད་མིའི་ཆེད་བློས་གཏོང་ཆེན་པོ་གནང་བ་ཁག་ཞིབ་ཕྲ་གསལ་བཤད་གནང་བ་དང་ལྷག་པར་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་པཎ་ཆེན་རིན་པོ་ཆེ་རྣམ་གཉིས་དབར་གྱི་འབྲེལ་ལམ་ནི་ཉི་ཟླ་གཉིས་ཀྱིས་རྩིས་ཀྱི་ཡོད་པ་དང། ཆབས་ཅིག་རྒྱ་ནག་དམར་ཤོག་ཚོགས་པས་བཙན་ཁྲིད་བྱས་པའི་ཀུན་གཟིགས་པཎ་ཆེན་སྐུ་འཕྲེང་བཅུ་གཅིག་པ་མཆོག་འཕྲལ་དུ་གློད་གྲོལ་གཏོང་དགོས་པའི་སྐུལ་མ་གནང་འདུག་ད་ག་ནང་བཞིན་བཀྲ་ཤིས་ལྷུན་པོའི་མཁན་པོ་གཟིགས་རྒྱབ་རིན་པོ་ཆེ་མཆོག་གིས་བོད་མི་དང་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་ནང་པ་ད་ག་ནང་བཞིན་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་ཆོས་དད་རང་དབང་བྱིས་པའི་ཐོབ་ཐང་ཡང་ཀུན་གཟིགས་རིམ་བྱོན་རྣམས་ཀྱིས་རྗེས་འཇུག་ས་ཡ་མང་པོའི་སྐུ་ཚབ་གནང་སྟེ་རྒྱ་གར་གྱི་གྲོས་ཚོགས་འཐུས་མི་རྣམས་དང་རྒྱ་གར་གཞུང་མང་གཉིས་ནས་རྒྱ་ནག་གཞུང་གིས་བཙན་ཁྲིད་ཀྱིས་ད་ལྟའི་ཆར་ག་ཡོད་ཤེས་རྟོགས་མེད་པའི་ཀུན་གཟིགས་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་གློད་གྲོལ་ཡོང་རྒྱུར་རྒྱབ་སྐྱོར་གནང་སྐྱོང་ཡོད་པའི་འབོད་སྐུལ་ཞུས་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་སྐུལ་ཚོགས་ཆུང་ནས་རྒྱ་གར་གྱི་རྒྱལ་ས་ལྡི་ལིར་རྒྱ་གར་དབུས་གྲོས་ཚོགས་ཀྱི་འཐུས་མི་དང་ཉེན་རྟོག་སྤྱི་ཁྱབ་པ་དེ་བཞིན་སྲིད་དོན་ཚོགས་པའི་མི་སྣ་སོགས་མཇལ་འཕྲད་གནང་ནས་ཉིན་མ་གཉིས་པའི་བོད་དོན་ཞུ་སྐུལ་གནང་བཞག་དེ་ཡང་བོད་མི་མང་སྤྱི་འཐུས་ལྷན་ཁང་གི་དྲ་རྒྱའི་ནང་གནས་ཚུལ་སྤེལ་བ་ལྟར་ན། བོད་མི་མང་སྤྱི་འཐུས་གསེར་རྟ་ཚུལ་ཁྲིམས་ལགས་དང། སྤྱི་འཐུས། ལྷ་རྒྱ་རི་རྣམ་རྒྱལ་སྒྲོལ་དཀར་ལགས་སྤྱི་འཐུས་དགེ་བཤེས་ཨ་ཀྲོང་རིན་ཆེན་རྒྱལ་མཚན་ལགས་བཅས་ལས་གྲུབ་པའི། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་སྐུལ་ཚོགས་ཆུང་ནས་ཕྱི་ཟླ་བཅུ་གཉིས་པའི་ཚེས་ལྔ་ཉིན། བི་ཧར་མངའ་སྡེའི་ཁོངས་ནས་ཡིན་པའི་རྒྱ་གར་དབུས་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས། Bashistha Narain Singh། ལགས་དང། ལྡི་ལི་ཉེན་རྟོག་པའི་སྤྱི་ཁྱབ་པ། PN Krishna། ལགས། ལྡི་ལི་ས་གནས་གྲོས་ཚོགས་ཀྱི་འཐུས་མི་སྐུ་ཞབས Madan Lal ལགས་དང། རྒྱ་གར་ཀོང་རེས་ཚོགས་པའི་རྒྱལ་ཡོངས་དྲུང་ཆེ་སྐུ་ཞབས Abhishek Dutt ལགས་བཅས་དང་ལྷན་དུ་རིམ་པས་མཇལ་འཕྲད་ཀྱིས་བོད་དོན་ཞུ་སྐུལ་གནང་བ་དང། དེ་བཞིན་རྒྱ་གར་དབུས་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་ཀིར་ཤན་ཀ་པུར་ལགས་དང་ལྷན་དུ་ཉིན་གུང་གསོལ་ཚིགས་དང་སྦྲགས་ཕན་ཚུན་བཀའ་བསྡུར་གནང་ཡོད་པ་དང། མཇལ་འཕྲད་ཀྱི་སྐབས་སྤྱི་འཐུས་རྣམ་པ་གཉིས་ནས། བོད་ཀྱི་ད་ལྟའི་གནས་སྟངས་དང་ལོ་རྒྱུས་ཀྱི་ཐོག་ནས་ཧིན་བོད་ཀྱི་འབྲེལ་བ། རྒྱ་གར་གྱི་བདེ་འཇགས་ཀྱི་ཐད་ལ་བོད་ཀྱི་གནད་འགག་སོགས་ཀྱི་གནད་དོན་དུ་མའི་ཐོག་ངོ་སྤྲོད་གནང་ཡོད་འདུག་ལ། དགོང་མོ་རྒྱལ་ས་ལྡི་ལིར་འཚོགས་པའི་པཎ་ཆེན་རིན་པོ་ཆེ་སྐུ་འཕྲེང་བཅུ་གཅིག་པའི་མཆོག་གི་གནས་སྟངས་གནས་ལུགས་ཀྱི་སྐོར་གྱི་གོ་རྟོགས་ལས་འགུལ་གྱི་སྐོར་གྱི་ལྷན་ཚོགས་ཀྱི་ཐོག་ལ་ཡང་མཉམ་ཞུགས་གནང་ཡོད་འདུག་མཇལ་འཕྲད་ཀྱི་སྐབས་འཕགས་བོད་འབྲེལ་མཐུད་ལས་ཁུངས་ཀྱི་འབྲེལ་ཡོད་ལས་བྱེད་ཆོས་ཉིད་ཚེ་རིང་ལགས། མཉམ་དུ་མཉམ་བཅར་ཞུས་ཡོད་པའི་གནས་ཚུལ་འདུག།
ཨི་ཏྲ་ལི། རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་འཆར་ནས་ཕྱིར་འཐེན་གནང་རྒྱུའི་བརྡ་ལན་སྤྲད་འདུག་དེ་ཡང་ཨི་ཏྲ་ལིའི་གཞུང་འབྲེལ་མི་སྣས་ཁ་སང་ལྷག་པའི་ཉིན་རེའུ་ཏྲ་གསར་ལས་ཁང་ལ་འགྲེལ་བརྗོད་གནང་བར་ལྟར་ན་ཨི་ཏྲ་ལིའི་ངོས་ནས་རྒྱ་ནག་མཉམ་འབྲེལ་བ་ཇེ་སྡུག་ཏུ་འགྲོ་རྒྱུའི་བློ་འཚབ་ཡོད་མིན་ལ་མ་ལྟོས་པར་རྒྱུད་གཅིག་ལམ་གཅིགའམ Belt and Road Initiative ཟེར་བའི་ལས་འཆར་ཁོངས་ནས་ཕྱིར་འཐེན་བྱེད་རྒྱུ་ཡིན་ལུགས་གསུངས་འདུག་སྤྱི་བཏང་དེ་སྔ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ཡུ་རོབ་ཡུལ་གྲུའི་ཁོངས་ནས་ཨི་ཏྲ་ལི། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གི་འཆར་སྣང་ཆེ་ཤོས་གྲས་ཀྱི་རྒྱུད་གཅིག་ལམ་གཅིག་ཟེར་བའི་ཚོང་འབྲེལ་དང་མ་རྩ་འཛུགས་རྒྱུའི་ལས་གཞི་རྒྱ་ཆེན་པོ་དེའི་ནང་དངོས་སུ་འཛུལ་ཞུགས་བྱེད་མཁན་ཆེས་ཐོག་མ་དེ་ཡིན་ནའང། ད་ལྟའི། ཨི་ཏྲ་ལིའི་སྲིད་བློན་ཇོར་ཇཱ་མེ་ལོ་ནི་མཆོག་གིས་ཐུགས་འགན་བཞེས་པའི་སྐབས་ལས་འཆར་འདིས་ཨི་ཏྲ་ལིའི་རྒྱལ་ཁབ་ལ་ཁེ་ཕན་གང་ཡང་བྱུང་མེད་པ་ཡིན་དུས་ལས་གཞིའི་ཁོངས་ནས་ཕྱིར་འཐེན་གནང་གི་ཡིན་ཞེས་གསུངས་མྱོང་ཡོད་པ་བཀོད་འདུག་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ཡུལ་གཉིས་བར་བཞག་པའི་གྲོས་མཐུན་དེ་བཞིན་འཆར་ལོའི། ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གསུམ་པའི་ནང་དུས་ཡུན་རྫོགས་ཀྱི་ཡོད་པ་ལྟར་ཨི་ཏྲ་ལིས་ཉེ་ཆར་ཕྱིར་འཐེན་བྱེད་རྒྱུའི་ཐོག་ཡིག་ཐོག་ནས་བརྡ་ལན་སྤྲད་ཡོད་ལུགས་བཀོད་པ་དང་ཆབས་ཅིག་ད་ལྟའི་ཆར་རྒྱ་ནག་གི་ངོས་ནས་གནད་དོན་འདིའི་ཐད་འདི་བྱས་འདི་མིན་གྱི་དམིགས་བསལ་གསལ་བཤད་གང་ཡང་བརྒྱབ་མེད་པ་རེད། ཡང་མིང་འདོན་མ་བྱས་པའི་ཨི་ཏྲ་ལིའི་གཞུང་འབྲེལ་མི་སྣ་གཞན་ཞིག་གིས། རྩ་བའི་ང་ཚོ་རྒྱུད་གཅིག་ལམ་གཅིག་གི་ལས་འཆར་ཁོངས་སུ་མེད་ནའང་རྒྱ་ནག་མཉམ་འབྲེལ་བ་ཡག་པོ་ཡོང་རྒྱུའི་འདུན་པ་མུ་མཐུད་ནས་བཅངས་ཀྱི་ཡོད་ཅེས་གསུངས་འདུག་གོང་དུ་ཞུས་པའི་གནས་ཚུལ་རྣམས་མུ་མཐུད་ནས་བཀོད་པར་ལྟར་ན་དེ་སྔ་ཕྱི་ལོ་ཉིས་སྟོང་བཅུ་གསུམ་ལོར་ཐོག་མར་རྒྱ་ནག་གིས་རྒྱུད་གཅིག་ལམ་གཅིག་ཟེར་བའི་འཆར་གཞི་བཏོན་པའི་སྐབས་རྒྱལ་ཁབ་བརྒྱ་ཙམ་གྱིས་རྒྱ་ནག་མཉམ་གྲོས་མཐུན་བཞག་ཡོད་པ་ལྟར། སྐབས་དེའི་ཨི་ཏྲ་ལིའི་སྲིད་བློན་མཆོག་གིས་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་གྲོས་མཐུན་བཞག་པའི་སྐབས་ལས་འཆར་དེའི་ཐོག་ནས་ཚོང་འབྲེལ་གྱི་ཁེ་ཕན་ཆེན་པོ་ཡོང་རྒྱུའི་ཐུགས་རེ་གནང་ཡོད་ཀྱང་དངོས་ཡོད་གནས་སྟངས་ཐོག་ནས། རྒྱ་ནག་གི་ཚོང་དོན་ཚན་པ་ཚོར་ཁེ་ཕན་ཆེ་བ་ཐོབ་པའི་དཔྱད་ཞིབ་བྱེད་ཀྱི་ཡོད་པ་སོགས་གང་ལྟར། ལས་གཞི་འདིའི་འོག་ནས་ཁེ་ཕན་གཙོ་བོ་རྒྱ་ནག་རང་ཉིད་ཀྱི་ཚོང་པ་ཚོར་ཐོབ་ཀྱི་ཡོད་པའི་ཆ་ནས་ཨི་ཏྲ་ལི་ཙམ་མ་ཡིན་པར་རྒྱལ་ཁབ་ཁག་ཅིག་ནས་ཕྱིར་འཐེན་བྱེད་བཞིན་པ་དང་ཁག་ཅིག་ད་ལྟའང་ལས་གཞི་འདིའི་ཁོངས་སུ་འཛུལ་རྒྱུར་ཐེ་ཚོམ་བྱེད་ཀྱི་ཡོད་པ་རེད།
རྒྱལ་སྤྱིའི་ནང་ལ་མི་གཅིག་དབང་སྒྱུར་གྱི་སྲིད་གཞུང་པ་ཚོས་གསར་འགོད་པའི་སྨྲ་བརྗོད་དང་གནས་ཚུལ་བཀོད་སྤེལ་གྱི་རང་དབང་ལ་ཚོད་འཛིན་ཆེད་དྲག་གནོན་བྱ་རྒྱུ་དང་འཇིགས་སྐུལ་བྱ་རྒྱུ་མང་དུ་འགྲོ་བཞིན་ཡོད་ལུགས་ཨ་མི་རི་ཀའི་རང་དབང་ཁང་པས་བཏོན་པའི་གསར་འགོད་གསལ་བསྒྲགས་ནང་བཀོད་བཞག་དེ་ཡང་རྒྱལ་མཚམས་བརྒལ་ནས་ཕྱིའི་རྒྱལ་ཁབ་ནང་ལ་སྐྱབས་བཅོལ་དུ་ཡོད་པའི་གསར་འགོད་པར་རྒོལ་རྡུང་དང་བརྙས་བཅོས། འཇིགས་སྐུལ་དང་གནོད་འཚེ་བྱ་བ་དེ་བཞིན་ཁྲིམས་འགལ་གྱི་ཐོག་ནས་བཙན་བྱོལ་དུ་ཡོང་སའི་ཡུལ་དེར་ཕྱིར་འབུད་གཏོང་བ་སོགས་ཀྱི་གནས་ཚུལ་མང་དུ་འགྲོ་བཞིན་ཡིན་པ་ཨ་མི་རི་ཀའི་གཞུང་འབྲེལ་མ་ཡིན་པའི་དགེ་རྩ་ཚོགས་པ་ཨ་རིའི་རང་དབང་ཁང་པས་བཏོན་པའི་གསར་འགོད་གསལ་བསྒྲགས་དེ་ནང་བཀོད་བཞག་ཨ་མི་རི་ཀའི་རང་དབང་ཁང་པས་བཏོན་པའི་བསྒྲགས་གཏམ་དེའི་ནང། ཕྱི་ལོ་ཉིས་སྟོང་བཅུ་བཞི་ནས་ཉིས་སྟོང་ཉི་ཤུ་རྩ་གསུམ་བར། རྒྱ་ནག་དང་ཨི་རན། ར་ཤི་ཡ། པ་ཀི་སི་ཐན། སའུ་ཏི་ཨ་ར་བྷི་ཡ། ཐེ་བའི་རྒྱལ་ཁབ་ཉི་ཤུ་རྩ་དྲུག་གི་གཞུང་གིས་ཕྱི་རྒྱལ་དུ་སྐྱབས་བཅོལ་དུ་གནས་པའི་གསར་འགོད་པར་གནོད་འཚེ་བྱས་པ་དང། ཁྲིམས་འགལ་གྱིས་ཕྱིར་འབུད་བྱས་པ། མགོ་བཏགས་ཞུ་རུ་བཅུག་པ། གསར་འགོད་པའི་ནང་མིར་དགྲ་ལན་སློག་པ། སུན་གཙེར་བཟོ་བ་སོགས་བྱེད་ཀྱི་ཡོད་པ་གསུངས་བཞག། ཡང་རང་དབང་ཁང་པའི་གཙོ་འཛིན་མའི་ཀལ་ཨེལ། ཨབ་ར་མིན་སི་ལགས་ཀྱིས། དེང་སང་མི་རྗེ་དབང་སྒྱུར་གྱི་སྲིད་གཞུང་གི་དཔོན་རིགས་ཚོས་སྐྱབས་བཅོལ་དུ་གནས་པའི་གསར་འགོད་པས་མི་རྗེ་དབང་འཛིན་གཞུང་གིས་དྲང་བདེན་མ་བྱས་པའི་ལས་ཀ་བྱ་ཕྱོགས་དང། བྱ་ལས་ཚབས་ཆེ་བྱས་པ་སོགས་ཀྱི་སྐོར་བདེན་དཔང་བཤད་མཁན་ཚོར་ཁ་བཀག་ནས། ཐབས་ཇུས་སྣ་ཚོགས་བྱ་བཞིན་ཡིན་པ་དཔེར་ན་དམར་གསོད་གཏོང་བའི་ཉེན་བརྡ་བཏང་བ་དང་འཇིགས་སྐུལ་བྱེད་པ་བཙན་ཤེད་བྱེད་པ་སོགས་བྱ་བཞིན་ཡིན་ལུགས་གསུངས་བཞག། ཡང་རང་དབང་ཁང་པས། སྐྱབས་བཅོལ་དུ་གནས་པའི་གསར་འགོད་པ་བཅུ་གྲངས་ཤིག་ལ་བཅར་འདྲི་བྱས་པ་ནས་ཤེས་རྟོགས་བྱུང་བར་གཞིགས་ན། མི་རྗེ་དབང་འཛིན་གཞུང་གིས་རྒྱལ་མཚམས་བརྒལ་ནས་ཕྱིའི་རྒྱལ་ཁབ་ནང་ཁྲིམས་འགལ་གྱི་ཐོག་ནས་གསར་འགོད་པར་དྲག་གནོན་དང་གནོད་འཚེ་བྱ་བཞིན་པ་དེས་གསར་འགོད་པའི་ཉིན་རེ་ཉིན་རེའི་ལས་ཀ་ཙམ་མིན་པར་སྒེར་གྱི་མི་ཚེའི་ཐོག་ལའང་ཤུགས་རྐྱེན་ངན་པ་ཐེབས་ཀྱི་ཡོད་པ་ཤེས་རྟོགས་བྱུང་ཤག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང།
ཐེ་ཝན་མང་གཙོ་ཚོགས་པའི་སྲིད་འཛིན་གཞོན་པའི་འོས་མི་ལྕམ་སའོ་བྷི་ཁིམ་མཆོག་གིས་རྒྱ་ནག་སྲིད་དབང་གཅིག་སྡུད་དབང་འཛིན་པའི་ཉེན་བརྡ་བཏང་མིན་ལ་མ་ལྟོས་པར་ཐེ་ཝན་གྱི་དམངས་གཙོའི་ལམ་ལུགས་སྲུང་སྐྱོབ་བྱེད་རྒྱུའི་ཆོད་སེམས་བརྟན་པོ་ཡོད་ཅེས་ནན་བརྗོད་གནང་འདུག་དེ་ཡང South China Morning Post ཞེས་པའི་གསར་འགྱུར་བརྒྱུད་ལམ་ནས་གནས་ཚུལ་སྤེལ་བར་གཞིགས་ན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་ཐེ་ཝན་ནང་སྲིད་འཛིན་གྱི་འོས་བསྡུའི་ལས་དོན་གཉེར་གྱི་ཡོད་པ་དང་འོས་མི་ཚོའི་མིང་གཞུང་དེབ་སྐྱེལ་བྱེད་རྒྱུའི་དུས་ཚོད་གལ་ཆེ་ཉིན་མཐའ་མའི་གོང་སྟེ་ཁ་ས་ཚེས་དྲུག་གཟའ་ལྷག་པའི་ཉིན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་གཞོན་པའི་འོས་མི་ལྕམ་སའོ་བྷི་ཁིམ་མཆོག་གིས་གསར་འགོད་ལྷན་ཚོགས་ཤིག་བསྐོང་ཚོགས་གནང་ཡོད་པ་དང་སྐབས་དེར་ཁོང་གིས་གསར་འགོད་པའི་དྲི་བ་ཁག་ལ་བཀའ་ལན་གནང་བ་དང་ཆབས་ཅིག་རང་ཉིད་སྲིད་འཛིན་གཞོན་པའི་འོས་མི་སུ་ཉམས་མྱོང་དང་གདེང་སྤོབས་ལྡན་པའི་ཐོག་ནས་འོས་ཆོས་ཚང་གི་ཡོད་ལུགས་གསུངས་པ་དང་དམིགས་བསལ་ཁོང་རྣམས་ཀྱིས་ཐའེ་ཝན་གྱི་མང་གཙོའི་ལམ་ལུགས་དང་ངོ་བོ་སྲུང་སྐྱོབ་ཆེད་རྒྱ་ནག་གི་སྲིད་དབང་གཅིག་སྡུད་པའི་ངོས་ནས་ཉེན་བརྡ་བཏང་བར་ཞུམ་པ་མེད་པའི་ཐོག་ནས་གདོང་ལེན་གནང་རྒྱུའི་ཆོད་སེམས་བརྟན་པོ་ཡོད་ཅེས་ནན་བརྗོད་གནང་འདུག་ཡང་ཕྱོགས་གཞན་ཞིག་ནས་ཁ་ས་གཟའ་ལྷག་པའི་ཉིན་ཐའེ་ཝན་གོ་མིན་ཏང་ཕྱོགས་འགལ་ཚོགས་པའི་སྲིད་འཛིན་འོས་མི་གསུམ་ནས Grand Hyatt Hotel ཞེས་པའི་མགྲོན་ཁང་ཞིག་གི་ནང་ཐད་ཀར་བརྙན་འཕྲིན་བརྒྱུད་རྒྱང་སྲིང་བྱས་པའི་འོག་ནས་གཏམ་བཤད་སྤེལ་བའི་སྐབས་ཕན་ཚུན་བགྲོ་གླེང་གི་རྣམ་པའི་ཐོག་ནས་གླེང་མོལ་བྱེད་རྒྱུའི་ཚབ་ཏུ་ཁོང་ཚོའི་མགྲིན་ཚབ་པའི་བར་ཁ་རྩོད་ཤོར་བའི་རྣམ་པ་དང་འོས་མི་གསུམ་པའི་དབར་ཡང་ཁ་རྡུང་བཏང་རེས་བྱས་པ་སྐྱོན་བརྗོད་བྱེད་རིགས་ཀྱི་རྣམ་པ་བསྟན་པ་སོགས་གང་ལྟར་སྐར་མ་དགུ་བཅུའི་གཏམ་བཤད་དང་བགྲོ་གླེང་གི་ལས་རིམ་དེ་དག་བརྒྱུད། མང་ཚོགས་ཁང་ནང་སླེབས་པའི་མི་ཕལ་ཆེའི་ཕྱེད་ཀ་ཙམ་ཕྱིར་ཐོན་ཟིན་ཡོད་པ་དང་འོས་མི་ཚོང་པ་རྒྱུ་ཆེན་ཀྲེ་རི་གའོ་ཡང་གོ་མིན་ཏང་གི་སྲིད་འཛིན་འོས་མི་ནས་ཕྱིར་འཐེན་བྱས་པ་སོགས་ཀྱི་གནས་ཚུལ་ཐབས་རྡུགས་བྱུང་སྟེ་མང་གཙོ་ཡར་ཐོན་ཚོགས་པའི་འོས་མི་ཚོར་ཁ་གཏད་གཅོག་རྒྱུའི་ཚབ་ཏུ་ཁོང་ཚོ་ཕན་ཚུན་བར་འཁོན་འཁྲུག་བྱུང་ཡོད་འདུག་ད་ལྟའི་ཆར་སྲིད་དོན་དབྱེ་ཞིབ་པ་ཚོས། གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པའི་འོས་མི་ཚོར་རྒྱལ་ཁ་ཐོབ་རྒྱུའི་ཚོད་དཔག་བྱེད་བཞིན་ཡོད་འདུག་འོན་ཀྱང་རྒྱ་ནག་གི་ངོས་ནས་ཕྱོགས་འགལ་གོ་མིན་ཏང་གི་འོས་མི་ཚོར་རྒྱལ་ཁ་ཐོབ་རྒྱུའི་རེ་བ་དང་བཅས་དངོས་ཤུགས་བརྒྱུད་གསུམ་ནས་རྒྱབ་སྐྱོར་བྱེད་ཀྱི་ཡོད་པའི་དཔྱད་ཞིབ་ཀྱང་བྱེད་ཀྱི་ཡོད་འདུག། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཡིས་རྒྱ་ནག་དང་ཨ་མི་རི་ཀ་གཉིས་བར་འབྲེལ་ལམ་སྲ་བརྟན་དང་བཟང་པོ་དགོས་སྐོར་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ Antony Blinken མཆོག་ལ་ནན་ཏན་ཞུས་ཡོད་པའི་གནས་ཚུལ་འདུག་དེ་ཡང་རོས་ཏར་གསར་འགྱུར་ལས་ཁང་གིས་ཁ་ས་གནས་ཚུལ་སྤེལ་བ་ལྟར་ན། རྒྱ་ནག་ཕྱི་སྲིད་བློན་ཆེན Wang Yi། གཟའ་ལྷག་པའི་ཉིན་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ Antony Blinken མཆོག་ལ་ཞལ་པར་ཐོག་ཨ་མི་རི་ཀ་དང་རྒྱ་ནག་གཉིས་བར་འབྲེལ་ལམ་བཟང་པོ་དང་སྲ་བརྟན་རྒྱུན་གནས་ཐུབ་པའི་འབྲེལ་ལམ་དར་སྤེལ་གཏོང་དགོས་པ་དེ་ནི་ལས་དོན་གལ་ཆེ་ཞིག་ཡིན་པའི་སྐོར་ཞུས་འདུག་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་བྷལ་ཀིན་མཆོག་གིས། ཁོང་ཉེ་དུས་དཀྱིལ་ཤར་ཡུལ་གྲུའི་ནང་འཚམས་གཟིགས་ལ་ཕེབས་པའི་སྐོར་སོགས་བཀའ་གནང་སྟེ་ཁོང་གིས་ཨི་སི་རེལ་དང་ཧ་མཱ་སི་གཉིས་དབར་དམག་འཁྲུག་གི་སྐོར་དགོངས་ཚུལ་བརྗེ་ལེན་གནང་བ་མ་ཟད་དཀྱིལ་ཤར་ཡུལ་གྲུའི་གནས་སྟངས་ཀྱི་སྐོར་ཨ་མི་རི་ཀ་དང་རྒྱ་ནག་གཉིས་དབར་འབྲེལ་བ་མུ་མཐུད་ནས་གནང་དགོས་པའི་སྐོར་བཀའ་བསྡུར་གནང་ཡོད་འདུག་ཡང་སྐབས་དེར་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱིས། ད་ལྟའི་ཆར་གལ་གནད་ཆེ་ཤོས་དེ་ནི་ཨི་སི་རེལ་དང་ཧ་མ་སི་གཉིས་བར་མེ་འཕེན་མཚམས་འཇོག་གང་མགྱོགས་བྱེད་དགོས་པ་དེ་ཡིན་པ་བརྗོད་ཡོད་ལུགས་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱིས་བརྗོད་འདུག་ཡང་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་མཆོག་གིས་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ལ་རྒྱ་ནག་ནང་ཡོད་པའི་ཨ་མི་རི་ཀའི་གཞུང་ཚབ་ཁང་ལ་ཕྱིན་ནས་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཟུར་པ་ཀི་སིན་ཇར་འདས་གྲོངས་སུ་ཕེབས་པར་སེམས་གསོ་གནང་བར་ཐུགས་རྗེ་ཆེ་ཞུས་འདུག་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱིས་ཨ་མི་རི་ཀས་ཐའེ་ཝན་དེ་བཞིན་རྒྱ་ནག་ལ་གལ་འགངས་ཆེན་པོ་ཇི་ལྟར་ཡིན་པ་དེ་གོ་རྟོགས་ཆ་ཚང་དགོས་ལུགས་ནན་བརྗོད་ཡང་སེ་བྱས་པ་མ་ཟད། ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་དམ་པ་ཀི་སིན་ཇར་ཡི་མཛད་རྗེས་ཁག་རྒྱུན་འཁྱོངས་དང་མ་འོངས་པའི་མི་རབས་ཚོས་དར་སྤེལ་བྱ་རྒྱུ་སོགས་ཀྱི་སྐོར་ཡང་ནན་བརྗོད་བྱས་འདུག། རྒྱ་ནག་དང་ཐེ་ཝན་གཉིས་བར་འཁོན་འཛིན་ཡོད་མེད་ལ་མ་ལྟོས་པར་ཨ་མི་རི་ཀའི་མཁའ་དབྱིངས་སོ་ལྟའི་གནམ་གྲུ་ཐེ་ཝན་མཚོ་ཁའི་ཐོག་འཕུར་སྐྱོད་བྱས་ཡོད་འདུག་ཁ་ས་གཟའ་ལྷག་པའི་ཉིན་ཨ་མི་རི་ཀའི་མཚོ་དམག་གི་སོ་ལྟའི་མཁའ་དབྱིངས་གནམ་གྲུ་ཞིག་ཐའེ་ཝན་མཚོ་ཁའི་སྟེང་འཕུར་སྐྱོད་ཡོད་པ་ནི། ཨ་རིས་ཐའེ་ཝན་ལ་རྒྱབ་སྐྱོར་གྱི་རྣམ་འགྱུར་དང་ལྷག་པར་དུ་ཞི་བདེ་རྒྱ་མཚོའི་ཐོག་རང་དབང་ལྡན་པ་ཞིག་དགོས་གལ་ཆེ་བའི་རྣམ་པ་ཞིག་ཡིན་པ་མ་ཟད། རྒྱལ་སྤྱིའི་ཁྲིམས་དང་མ་འགལ་བའི་ཐོག་ནས་ཨ་མི་རི་ཀའི་དམག་དོན་ཚན་པའི་འགྲུལ་བསྐྱོད་བྱེད་དབང་ཡོད་པ་ཞིག་ཡིན་ལུགས་ཨ་རིའི་དམག་དོན་ཚན་པས་འགྲེལ་བརྗོད་བྱས་འདུག་ད་རེས་ཨ་མི་རི་ཀའི་ངོས་ནས་མཚོ་དམག་གི་སོ་ལྟའི་གནམ་གྲུ་ཐའེ་ཝན་མཚོ་ཁའི་སྟེང་འཕུར་སྐྱོད་བྱས་པ་དེ་ནི་ད་ལྟའི་དུས་ཚོད་འདིར་རྒྱ་ནག་སྐམ་ས་ཆེན་པོ་དང་ཐེ་ཝན་གཉིས་བར་འཁོན་འཛིན་ཡོད་བཞིན་པའི་སྐབས་དང་ཐེ་ཝན་ནང་སྲིད་འཛིན་འོས་བསྡུའི་སྐབས་འཁེལ་ཡོད་པ་རེད།
བལ་ཡུལ་གྱི་གཞོན་སྐྱེས་མང་པོ་ཁྲིམས་འགལ་གྱི་ཐོག་ནས་ར་ཤི་ཡའི་དམག་མིའི་ཁོངས་སུ་གཏང་གི་ཡོད་པའི་ཉེས་འཛུགས་ཀྱི་འོག་བལ་ཡུལ་གྱི་ཉེན་རྟོག་པས་མི་བཅུ་འཛིན་བཟུང་བྱས་བཞག་དེ་ཡང་རྒྱལ་ས་ཀཐ་མན་ཌུ་ནས་ཁ་ས་རོའི་ཊར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། འཛིན་བཟུང་བྱས་པའི་མི་བཅུ་པོ་དེ་དག་གིས་ལས་མེད་གཞོན་སྐྱེས་མང་པོར་ཕྱི་རྒྱལ་དུ་འགྲོ་སྐྱོད་ཆོག་པའི་མཐོང་མཆན་ཝི་ས་ཞུ་ཆེད། དངུལ་ཁྱོན་ཆེན་པོ་ལེན་པ་དང་དེ་རྗེས་ཁྲིམས་འགལ་གྱི་ཐོག་ནས་ར་ཤི་ཡའི་དམག་མིའི་ཁོངས་སུ་གསར་འཇུག་བྱེད་ཀྱི་ཡོད་པ་ཁ་ས་རེས་གཟའ་ལྷག་པའི་ཉིན་བལ་ཡུལ་གྱིས་གསུངས་བཞག་གནས་ཚུལ་ནང་གསལ་ལྟར་ན། ར་ཤི་ཡ་དང་ཡུག་རེན་གྱི་དམག་འཁྲུག་གི་ཁྲོད་ར་ཤི་ཡའི་དམག་ཁོངས་སུ་ཡོད་པའི་བལ་ཡུལ་གྱི་དམག་མི་མི་དྲུག་རྐྱེན་འདས་སུ་ཕྱིན་པའི་རྗེས་བལ་ཡུལ་གཞུང་གིས་ར་ཤི་ཡ་ལ་བལ་ཡུལ་གྱི་ཡུལ་མི་ར་ཤི་ཡའི་དམག་མིའི་ཁོངས་གཏོགས་སུ་གསར་དུ་མ་འཇུག་རོགས་གནང་ཞེས་བཤད་པའི་ཐོག་བལ་ཡུལ་གྱི་ཡུལ་མི་ར་ཤི་ཡའི་དམག་ཁོངས་སུ་ཡོད་པ་རྣམས་བལ་ཡུལ་དུ་ཕྱིར་ལོག་བྱ་དགོས་པ་ཡང་བཤད་བཞག་རྒྱལ་ས་ཀཐ་མན་ཌུ་གྱི་རྫོང་ཉེན་རྟོག་སྤྱི་ཁྱབ་པ་བྷུ་པེན་དར་ཁ་ཏི་རི་ཞུ་བས། འཛིན་བཟུང་བྱས་པའི་མི་བཅུ་པོ་རྣམས་ད་ལྟ་བཀག་ཉར་འོག་དྲི་ཞིབ་བྱ་བཞིན་ཡིན་ཞེས་གསུངས་བཞག་དེ་བཞིན་ཁོང་གིས་ང་ཚོས་གཞུང་གི་ཁྲིམས་རྩོད་པ་དང་གོ་བསྡུར་ཞུས་ནས་ཁོང་ཚོ་ཁྲིམས་ཁང་དུ་འཁྲིད་རྒྱུ་ཡིན། ནག་ཅན་དེ་དག་གིས་གཞོན་སྐྱེས་ཚོར་མཐོང་མཆན་ཝི་སའི་ཆེད་ཨ་སྒོར་ཌོ་ལར་སྟོང་ཕྲག་དགུ་རེ་ལེན་ནས། ཡུལ་སྐོར་སྤྲོ་འཆམ་པའི་མཐོང་མཆན་ཐོག་ཨ་རབ་བརྒྱུད་ནས་ར་ཤི་ཡའི་ནང་ལ་བཏང་ནས་ར་ཤི་ཡའི་དམག་མིའི་ནང་བཅུག་གི་ཡོད་པ་དང། དེ་ནི་འཆར་གཞི་ལྡན་པའི་ཐོག་ནས་མི་ནག་ཚོང་བརྒྱབ་པའི་ནག་ཉེས་ཆེན་པོ་དེ་འདྲ་རེད་ཞེས་རོའི་ཊར་གསར་འགྱུར་ལས་ཁང་ལ་གསུངས་བཞག། འཛིན་བཟུང་བཀག་ཉར་འོག་ཡོད་པའི་མི་བཅུ་པོ་དེར་རོའི་ཊར་གསར་འགྱུར་ལས་ཁང་གིས་འཕྲལ་དུ་འབྲེལ་བ་བྱེད་ཐུབ་མི་འདུག་ར་ཤི་ཡས་ཡུག་ཀེ་རན་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་བཙན་འཛུལ་བྱས་ནས་ད་ལྟ་དམག་བརྒྱབ་བཞིན་པའི་སྐབས་དེར་བལ་ཡུལ་གཞུང་གིས་དམག་འཁྲུག་སྐབས་རྐྱེན་འདས་སུ་ཕྱིན་པའི་བལ་ཡུལ་གྱི་གོར་ཁའི་དམག་མི་ཚོའི་ནང་མིར་གུན་གསབ་སྤྲོད་དགོས་པ་ཡང་གསུངས་བཞག། ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་བྱེས་ཀྱི་གདན་ས་ཆེན་པོ་བཀྲ་ཤིས་ལྷུན་པོའི་དགོན་པས་རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་ཀུན་གཟིགས་པཎ་ཆེན་རིན་པོ་ཆེ་སྐུ་ཕྲེང་བཅུ་གཅིག་པ་དགེ་འདུན་ཆོས་ཀྱི་ཉི་མ་མཆོག་གི་སྐོར་གོ་རྟོགས་ཀྱི་ལས་འགུལ་སྤེལ་ནས། ཁོང་གང་མགྱོགས་རྒྱ་ནག་གཞུང་གི་དོ་དམ་འོག་ནས་གློད་གྲོལ་ཡོང་བར་རྒྱ་གར་གཞུང་གིས་རྒྱ་ནག་ལ་གནོན་ཤུགས་སྤྲོད་དགོས་པའི་རེ་སྐུལ་ཞུས་འདུག་པ་སོགས་ཀྱི་སྐོར་སེངྒེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང།
རྒྱ་ནག་ཏུ་ཡོད་པའི་གཞུང་ཚབ་སོགས་ཀྱིས་གནས་ཚུལ་ཁྲིམས་མཐུན་གྱིས་གསལ་རྟོགས་ཡོང་བར་འབོད་སྐུལ་ཞུ་རྒྱུ་ཡིན། རྣམ་པ་ཚོས་ད་ལྟ་གསན་པ་འདི་ནི་གཟིགས་རྒྱབ་རིན་པོ་ཆེ་མཆོག་གིས་ཀུན་གཟིགས་པཎ་ཆེན་སྐུ་འཕྲེང་བཅུ་གཅིག་པ་དགེ་འདུན་ཆོས་ཀྱི་ཉི་མ་མཆོག་གི་སྐོར་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་གོ་རྟོགས་ཀྱི་ལས་འགུལ་སྤེལ་སྐབས་འབོད་སྐུལ་ཞུས་པའི་སྒྲ་ཡི་དུམ་བུ་ཞིག་རེད། དེ་ཡང་རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་ཁུངས་སྦེལ་ཀོབ་ནང་རྟེན་གཞི་གནང་བའི་བྱེས་ཀྱི་གདན་ས་ཆེན་པོ་བཀྲ་ཤིས་ལྷུན་པོའི་དགོན་པས་གོ་སྒྲིག་ཞུས་པ་དང་འཕགས་བོད་འབྲེལ་མཐུད་ལས་ཁང་གིས་མཐུན་འགྱུར་གནང་བའི་ཐོག་སྤྱི་ཟླ་བཅུ་གཉིས་པའི་ཚེས་ལྔ་སྟེ་རེས་གཟའ་མིག་དམར་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལི Constitution Club ཞེས་པའི་ཚོགས་ཁང་ནང་རྒྱ་ནག་གཞུང་གིས་གར་སོང་ཆ་མེད་དུ་བཏང་བའི་པཎ་ཆེན་སྐུ་འཕྲེང་བཅུ་གཅིག་པ་དགེ་འདུན་ཆོས་ཀྱི་ཉི་མའི་གནད་དོན་གོ་རྟོགས་སྤྱི་དང་ལྷག་དོན་དུ་ཁོང་རྒྱ་ནག་གཞུང་གི་དོ་དམ་འོག་ནས་གློད་བཀྲོལ་གཏོང་ཐབས་ཀྱི་ལས་འགུལ་སྤེལ་ཕྱོགས་དང་འབྲེལ་བའི་བགྲོ་གླེང་མཛད་སྒོ་ཞིག་ཚོགས་གནང་འདུག། མཛད་སྒོ་འདིའི་ཐོག་བྱེས་ཀྱི་གདན་ས་ཆེན་པོ་བཀྲ་ཤིས་ལྷུན་པོའི་དགོན་པའི་མཁན་པོ་གཟིགས་རྒྱབ་རིན་པོ་ཆེ་མཆོག་དང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་རྒྱ་གར་གྱི་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་སུར་ཇིཏ་ཀུ་མར་མཆོག་དང་རྒྱ་གར་གྱི་བི་ཧར་མངའ་སྡེའི་སྤྱི་ཁྱབ་བློན་ཆེན་གཞོན་པ་ཟུར་པ་དང་བི་ཇེ་པི་སྲིད་དོན་ཚོགས་པའི་གྲོས་ཚོགས་འཐུས་མི་སུ་ཤིལ་ཀུ་མར་མཆོག་གྲོས་ཚོགས་འཐུས་མི་འཇམ་དབྱངས་ཚེ་རིང་རྣམ་རྒྱལ་མཆོག་གྲོས་ཚོགས་འཐུས་མི་ཨ་ནིལ་པ་ར་སཱད་ཧེ་ཀི་རེ་མཆོག་དང། གྲོས་ཚོགས་འཐུས་མི་ཅན་དེ་ཤི་ཝར་པ་ར་སཱད་མཆོག་རྒྱ་གར་གྱི་བོད་དོན་རྒྱབ་སྐྱོར་ཚོགས་པའི་སྡེ་ཚན་ནང་མའི་འབྲེལ་མཐུད་པ་རིན་ཆེན་མཁའ་འགྲོ་ཁེར་མི་མཆོག་བཅས་རྒྱ་གར་གྱི་གནད་ཡོད་མི་སྣ་རྣམས་ལྷན་ཞུགས་གནང་འདུག། མཛད་སྒོའི་ཐོག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གསུང་བཤད་གནང་སྐབས་དེ་སྔ་བོད་རྒྱ་ནག་གིས་བཙན་བཟུང་མ་བྱས་གོང་ལ་རྒྱ་དཀར་ནག་གཉིས་ཀྱི་ས་མཚམས་བཅད་པའི་ཐ་སྙད་མེད་པ་ཙམ་མ་ཟད་རྒྱ་དཀར་ནག་གཉིས་བར་དམག་འཁྲུག་ཀྱང་བྱུང་མྱོང་མེད་པ་དང་ད་ལྟའི་ཆར་རྒྱ་ནག་དེ་བཞིན་དཔལ་འབྱོར་དང་ཆབ་སྲིད་གཉིས་ཐོག་ནས

གཟིགས་རྒྱབ་རིན་པོ་ཆེ་མཆོག་གིས་ཐུགས་འགན་ཆེ་བཞེས་ཀྱིས་པཎ་ཆེན་རིན་པོ་ཆེ་སྐུ་འཕྲེང་བཅུ་གཅིག་པའི་སྐོར་གོ་རྟོགས་ལས་འགུལ་འདི་སྤེལ་བར་ཐུགས་རྗེ་ཆེ་ཞུས་པ་དང་སྦྲགས་རྒྱ་གར་གཞུང་ངོས་ནས་རྒྱ་ནག་ཐོག་དངོས་ཡོད་བདེན་པའི་གནས་ཚུལ་དང་མཐུན་པའི་སྲིད་བྱུས་ཤིག་འཛིན་དགོས་པ་དང་བོད་དང་བོད་མིའི་གནད་དོན་དེ་ཡང་སྲིད་བྱུས་འདིའི་ཆ་ཤས་ཤིག་ངེས་པར་དུ་བཟོ་དགོས་པའི་རེ་སྐུལ་ཡང་གནང་འདུག། ཡང་མཛད་སྒོ་འདིའི་ཐོག་རྒྱ་གར་གྱི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ Surjit Kumar མཆོག་གིས་ད་རེས་རྒྱ་གར་གྱི་གྲོས་ཚོགས་འཐུས་མི་རྣམས་དང

ད་དུང་ཀུན་གཟིགས་པཎ་ཆེན་སྐུ་འཕྲེང་བཅུ་གཅིག་པ་དགེ་འདུན་ཆོས་ཀྱི་ཉི་མའི་གནད་དོན་སྐོར་གོ་རྟོགས་ཀྱི་ལས་འགུལ་སྤེལ་བའི་མཛད་སྒོའི་ཐོག་བྱེས་ཀྱི་གདན་ས་ཆེན་པོ་བཀྲ་ཤིས་ལྷུན་པོའི་མཁན་པོ་གཟིགས་རྒྱབ་རིན་པོ་ཆེ་མཆོག་གིས་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་དང་འབྲེལ་ཡོད་སྐོར་རེ་སྐུལ་དོན་ཚན་དྲུག་ཅན་ཞིག་བཏོན་གནང་བའི་ནང་དོན་ཚན་དང་པོ་རྒྱ་གར་དབུས་གཞུང་གི་གྲོས་ཚོགས་འཐུས་མི་ཡོངས་ལ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོའི་སྤྱི་ཟླ་ལྔ་པའི་ཚེས་བཅུ་བདུན་ཉིན་ནས་གར་སོང་ཆ་མེད་དུ་གྱུར་བའི་ད་ཆ། དགུང་གྲངས་སུམ་ཅུ་སོ་བཞི་ལ་ཕེབས་པའི་ཀུན་གཟིགས་པཎ་ཆེན་རིན་པོ་ཆེ་སྐུ་ཕྲེང་བཅུ་གཅིག་པ་བསྟན་འཛིན་དགེ་འདུན་ཡེ་ཤེས་འཕྲིན་ལས་མཆོག་གི་གནས་སྟངས་དང་སྐུ་གཟུགས་འཕྲོད་བསྟེན་སོགས་ཀྱི་ཐོག་རྒྱ་ནག་ཏུ་ཡོད་པའི་གཞུང་ཚབ་སོགས་ཀྱིས་གནས་ཚུལ་ཁྲིམས་མཐུན་གྱིས་གསལ་རྟོགས་ཡོང་བའི་འབོད་སྐུལ་ཞུ་རྒྱུ་དང་དོན་ཚན་གཉིས་པ་རྒྱ་གར་གྱི་གྲོས་ཚོགས་འཐུས་མི་ལྷན་རྒྱས་ནས་ཀུན་གཟིགས་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་ཆེན་པོ་མཆོག་ལ་དགུང་གྲངས་དྲུག་ནས་ད་བར། མི་ལོ་ཉི་ཤུ་རྩ་བརྒྱད་རིང་འགྲོ་བ་མིའི་ཐོབ་ཐང་དང་ཆོས་དད་རང་མོས་བྱིས་པའི་ཐོབ་ཐང་སོགས་མདོར་ན་རྒྱ་དམར་གཞུང་གི་བཙན་འོག་ཐོག་འགྲོ་འདུག་སྤྱོད་གསུམ་ལ་གཞི་རྩའི་འགྲོ་བ་མིའི་རིགས་ཀྱི་ཐོབ་ཐང་རྩ་བ་ནས་མེད་པ་ངོ་ཤེས་ཀྱིས་གཟེངས་རྟགས་འབུལ་ཐབས་ཡོང་བ་ཞུ་རྒྱུ། དོན་ཚན་གསུམ་པ་རྒྱ་གར་གྲོས་ཚོགས་འཐུས་མི་ལྷན་རྒྱས་ནས་ཀུན་གཟིགས་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་ཆེན་པོ་མཆོག་གར་སོང་ཆ་མེད་ཡིན་པ་དང་དེའི་ཐོག་ཐུགས་འཚབ་ཡོད་པའི་ཐུན་མོང་གི་བསྒྲགས་གཏམ་དང་དེའི་སྟེང་འཐུས་མི་རྣམ་པས་མཚན་རྟགས་བཀོད་གནང་དགོས་པ། དོན་ཚན་བཞི་པ་རྒྱ་ནག་གཞུང་གི་གདུག་རྩུབ་ཅན་གྱི་སྲིད་བྱུས་འོག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དབུས་པའི་བོད་བརྒྱུད་ནང་བསྟན་གྱི་བླ་སྤྲུལ་ངོས་འཛིན་རྒྱ་ནག་རང་ནས་བྱ་རྒྱུའི་ལས་གཞི་དེ་དག་བོད་ཀྱི་སངས་རྒྱས་པའི་བསྟན་པ་དང་བོད་དུ་དབང་བསྒྱུར་བྱ་རྒྱུའི་ཇུས་ངན་མཚམས་འཇོག་དགོས་པ་དང་ལྷག་པར་དུ་ཀུན་གཟིགས་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་ཆེན་པོ་མཆོག་དང་ཁོང་གི་ནང་མི་གར་ཡོད་གསལ་བཤད་དགོས་པའི་གྲོས་ཆོད་ཁྲིམས་འཆར་གཏན་འབེབས་ཡོང་བའི་འབོད་སྐུལ་ཞུ་རྒྱུ། དོན་ཚན་ལྔ་པ་ཀུན་གཟིགས་པཎ་ཆེན་རིན་པོ་ཆེ་མཆོག་དང་ཡང་སྲིད་འཚོལ་ཞིབ་ཚོགས་ཆུང་གི་ཚོགས་གཙོ་བྱ་བྲལ་རིན་པོ་ཆེ་མཆོག་དང་བཙན་འོག་ཏུ་ཡོད་པའི་བོད་མི་རྣམས་འཕྲལ་དུ་གློད་བཀྲོལ་དགོས་པ་དང་བོད་ནང་ཛ་དྲག་གི་གནས་སྟངས་འོག་རང་ལུས་མེར་བསྲེགས་ཕུལ་མཁན་གྲངས་བོད་མི་བརྒྱ་དང་ལྔ་བཅུ་ང་བརྒྱད་དང་ལྷག་པར་དུ་ཉེ་ཆར་རང་ལུས་མེར་བསྲེགས་ཕུལ་མཁན་ཚེ་དབང་ནོར་བུ་ལགས་དང་བཀྲ་ཕུན་ལགས་བཅས་ཀྱི་འབོད་སྒྲ་ནི་བོད་ལ་དྲང་བདེན་དང་རྒྱབ་སྐྱོར་ཡོང་དགོས་པ་སོགས་གཙོ་འདོན་ཞུས་ཡོད་པས་གྲོས་ཚོགས་འཐུས་མི་ཡོངས་ནས་ངེས་པར་དུ་འབོད་སྒྲ། གནང་རོགས་ཞུ་རྒྱུ་དང་དོན་ཚན་དྲུག་པ་རྒྱ་གར་གཞུང་གི་གྲོས་ཚོགས་འཐུས་མི་ལྷན་རྒྱས་ནས་བོད་མི་མང་གི་མངོན་འདོད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་མྱུར་དུ་བོད་ནང་ཕེབས་ཐུབ་ཐབས་དང་ཁོང་གི་དགོངས་གཞིར་ཡོད་པའི་གཉིས་ཕན་དབུ་མའི་ལམ་གྱི་བོད་དོན་སྲིད་བྱུས་ལ་མུ་མཐུད་ནས་རྒྱབ་སྐྱོར་གནང་རོགས་ཅེས་ཞུས་འདུག། ཡང་འདིའི་སྐོར་གཟིགས་རྒྱབ། རིན་པོ་ཆེ་མཆོག་གིས་བཀའ་གནང་དོན། རྒྱ་གར་གནས་ཡུལ་ཁག་ལ་ཡང་ཀུན་གཟིགས་པཎ་ཆེན་རིན་པོ་ཆེ་གི་གནད་དོན་འདི་གང་མང་ཙམ་ཞིག་གོ་རྟོགས་སྤེལ་ཐུབ་པ་ཡིན་ན་དེ་ལས་ཀྱི་རྒྱལ་ཁབ་དང་མཚུངས་པའི་གི་གལ་གནད་གཅིག་མཚུངས་འདྲ་བོ་ཅིག་གི་གཟིགས་ཚུལ་གྱི་ཐོག་ནས་ད་རིང་གོ་སྒྲིག་གནང་པ་དེ་འདྲས་ཆགས་ཀྱི་ཡོད་རེད་ལ་ཨ་ནི་ད་ད་རིང་དེ་གཙོ་བོ་གཅིག་ཞུ་ཡག་དེ་དོན་ཚན་དྲུག་འདྲ་ཅིག་རེད་གཙོ་བོ་དེ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགོངས་གཞིར་ཡོད་པའི་གི་གཉིས་སྨན་དབུ་མའི་ལམ་དེ་ལ་ཡང་རྒྱབ་སྐྱོར་གནང་རོགས་གནང ྋགོང་ས་མཆོག་མགྱོགས་ནས་མྱུར་དུ་བོད་ལ་ཕེབས་ཐུབ་ཐབས་ལ་ཡང་དེ་གནང་རོགས་གནང། དེ་ནས་ཀུན་གཟིགས་པཎ་ཆེན་རིན་པོ་ཆེ་མགྱོགས་མྱུར་དུ་གློད་བཀྲོལ་ཐོབ་ཡ་ལ་ཨ་ནེ་གཅིག་རྒྱ་ནག་ཏུ་ཡོད་པའི་གི་རྒྱ་གར་གྱི་གཞུང་ཚབ་གཙོས་པའི་དེ་ཚོ་གིས་དངོས་སུ་པཎ་ཆེན་རིན་པོ་ཆེ་གི་སྐུ་ཡི་འཕྲོད་བཞེས་རེ་ནང་མི་ཉེ་འབྲེལ་རེ་བྱ་བྲལ་རིན་པོ་ཆེ་ལ་སོགས་པ་གནས་སྟངས་གི་གར་ཡོད་ཡིན་ཐོག་ལ་ཨ་ནེ་གསལ་རྟོགས་དགོས་ཀྱི་འདུག་གསལ་པོ་ཅིག། ཡང་མཛད་སྒོ་འདི་བོད་མི་མང་སྤྱི་འཐུས་ལྷ་རྒྱ་རི་རྣམ་རྒྱལ་སྒྲོལ་དཀར་ལགས་དང་བོད་མི་མང་སྤྱི་འཐུས་ཨ་ཀྲོང་རིན་ཆེན་རྒྱལ་མཚན་ལགས་ལ་དྭགས་རང་སྐྱོང་རི་ལྗོངས་ཡར་རྒྱས་ལྷན་ཚོགས་ཀྱི་སྡེ་དཔོན་བཀྲ་ཤིས་རྒྱལ་མཚན་ལགས། རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཀྱི་དྲུང་ཆེ་ཤར་རྩེ་མཁན་ཟུར་བྱང་ཆུབ་ཆོས་འཕེལ་རིན་པོ་ཆེ་མཆོག་གཞུང་དང་གཞུང་ཁོངས་མིན་པའི་ཚོགས་སྡེ་ཁག་གི་སྐུ་ཚབ་རྒྱ་གར་བོད་དོན་རྒྱབ་སྐྱོར་བ་གསར་འགོད་པ་བཅས་མི་གྲངས་བརྒྱ་ལྷག་མཉམ་ཞུགས་གནང་ཡོད་པའི་གནས་ཚུལ་འདུག། ལེ་ཚན་དེ་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན་སེང་གེ་རིགས་བསོད་ནམས་ལྷ་མོ་ཡིན། དམིགས་བསལ་འཆད་ཁྲིད་ཀྱི་ལེ་ཚན་ནང་སུའེ་ཏེན་གྲོས་ཚོགས་སུ་བོད་དོན་གྲོས་འཆར་ཁག་གསུམ་བཏོན་གནང་པ་དང་སུའེ་ཏེན་བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོ་བློ་བཟང་ལགས་ཀྱིས་སུའེ་ཏེན་གྲོས་ཚོགས་སུ་བཏོན་པའི་གྲོས་ཆོད་དེ་དག་ཡུལ་དེར་དེ་སྔ་བྱུང་མྱོང་མེད་པ་དང་བོད་ཀྱི་གནད་དོན་ཐད་ཡུལ་དེའི་ནང་བསམ་ཤེས་དང་རྒྱབ་སྐྱོར་ཡོད་པ་གསལ་སྟོན་གནང་ཡོད་ལུགས་གསུངས་པའི་སྐོར་བསྟན་འཛིན་བདེ་སྐྱིད་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད།
གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས། ཐེངས་འདིའི་འཆད་ཁྲིད་ལེ་ཚན་ནང་ད་ལྟ་ཉེ་ལམ། Sweden། གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པའི། གྲོས་ཆོད་ཁག་གསུམ་གཅིག་བཏོན་པའི་གི་གནས་ཚུལ་ཐོན་ཞག་ད་རིང་གི། ལེ་ཚན་འདིའི་ནང་ལོགས་ལ་ད་ལྟ་ཕ་གི Sweden ས་གནས་བོད་རིགས་ཚོགས་པའི་ཚོགས་གཙོ་བློ་བཟང་ལགས་གདན་འདྲེན་ཞུས་བྱས། གཞི་རྩའི་གི་ད་ལྟ Sweden གྲོས་ཚོགས་ནང་ལོགས་ལ་བཏོན་པའི་གི་གྲོས་ཆོད། གསུམ་དེ་གི་ནང་དོན་ཁག་གཅིག་སྐོར་གླེང་མོལ་ཞུ་ཡས་ཡིན། བློ་བཟང་ལགས་ཐོག་མར་ང་ཚོ་གསན་མཁན་རྣམ་པ་ཚོའི་ཆེད་དུ་ད་རེས Sweden གྲོས་ཚོགས་ནང་ལོགས་ལ་བཏོན་པའི་བོད་དོན་གི་གྲོས་ཆོད་གསུམ་གི་ནང་དོན་ཁག་གཅིག་ང་ཚོ་ངོ་སྤྲོད་གནང་དང། ལགས་སེ་ཐུགས་རྗེ་ཆེ་བདེ་སྐྱིད་ལགས་བདེ་ལེགས། ད་ལྟ་དེ་གོང་དུ་གང་ལ་ཡ་དྲི་བ་གསུམ་དེ་ནང་ལོགས་ནས་དྲི་བ་ད། བང། བང་རིམ་བསྒྲིགས་ས་ན། དང་པོ་དེ་གཙོ་བོ་དེ་རེད་བཞག་ང་རང་ཚོ། བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང། ཨ་ནི་ཡང་སྲིད་ལ་ངོས་འཛིན་བྱེད་ཡག་གི་འབྲེལ་བ་དེ་ཐོག་ལ་ཡང། ཁོ་རང་ཚོས་རྒྱབ་སྐྱོར་ཤུགས་ཆེན་པོ་གནང་གི་འདུག་དེ་གཅིག་རེད་བཞག། དེ་ནས་ད་ལྟ་སུའེ་ཏེན། གཞུང་ནས་རྒྱ་ནག་ལ་ད་ང་རང་ཚོ། འགྲོ་བ་མིའི་ཐོབ་ཐང་གི།

མུ་མཐུད་ཡོང་ཡ་དང་དེ་ནང་བཞིན་ཅིག་བོད་དོན་དམིགས་བསལ་འབྲེལ་མཐུད་པ་ཅིག་བསྐོ་བཞག་བྱུང་ཐུབ་ཡས་ཀྱི་གནད་དོན་དེ་ཆགས་བསྡད་ཀྱི་འདུག་དེ་གནད་དོན་འདིའི་ཐོག་ལ་ཞུས་པ་ཡིན་ན་ད་ལྟ་ཉེ་ཆར་རང་ཨ་མི་རི་ཀའི་གི་ཅིག་ཕྱི་སྲིད་ལས་དོན་ཚོགས་ཆུང་ནས་ཨ་མི་རི་ཀའི་ནང་ལོགས་ལ་ཅིག་བོད་རྒྱ་དཀའ་རྙོག་སེལ་རྒྱུའི་གི་ཁྲིམས་འཆར་འདི་ལ་སྤྱི་མོས་ཀྱི་རྒྱབ་སྐྱོར་ཐོབ་བྱས་ད་ད་ལྟ་ཨ་མི་རི་ཀའི་གྲོས་ཚོགས་གོང་འོག་གཉིས་ཀྱི་འཐུས་མི་ཚོའི་རྒྱབ་སྐྱོར་ཐོབ་པ་ཡིན་ན་འདི་དངོས་སུ་ཁྲིམས་འཆར་ཆགས་འགྲོ་གོ་རེད་ད་ལྟ་ཕ་གི Sweden། གཅིག་ཡུ་རོབ་མཐུན་ཚོགས་ཀྱི་རྒྱལ་ཁབ་ཅིག་ཆགས་བསྡད་ཡོད་དུས་སུའེ་ཏེན་ནང་ལོགས་ལ་དེ་འབྲེལ་གྱི་གྲོས་ཆོད་ཅིག་གཏན་འབེབས་ཡོང་ཐུབ་ཡས་ཀྱི་རེ་བ་ག་ཚོད་ཙམ་ཞིག་ཡོད་ན། དྲང་པོ་བཤད་ན་ཁྱེད་དང་ད་འདྲ་རེ་བ་ད་མེད་པ་རེད་ལབ་ན་ད་འགྲིག་གི་མ་རེད་བ། རེ་བ་དེ་ང་ཚོས་ག་དུས་ཡིན་ན་རེ་བ་བཟང་ས་ཞིག་བརྒྱབ་དགོས་ཀྱི་ཡོད་རེད་བ། ད་ཡིན་ནའི་སུའེ་ཏེན་འདྲ་བོ་ཡིན་ན་ད་ལན་དེ་དམིགས་བསལ། ནམ་རྒྱུན་དང་མ་གོ་ཡ་ཅིག་ད་ང་རང་ཚོ་དེ་འདྲ་ཅིག་གོ་བ་རེད་མ་གཏོགས་གཞན་སུའི་ཏྲེན་ད་ལྟ་བར་དུ་བོད་དོན་སྐོར་ལ་ཡ་གླེང་སློང་ཤུགས་ཆེན་པོ་དེ་འདྲ་གནང་ཐུབ་ཀྱི་ཡོད་མ་རེད་ད་གཙོ་བོ་དེ་གཅིག་ནས་ལུང་པ་ཆུང་ཆུང་རེད་གཉིས་ནས་ད་ནི་རྒྱ་ནག་མཉམ་དུ་ཚོང་འབྲེལ་འབྲེལ་བ་ཤུགས་ཆེན་པོ་ཡོད་ཙང་ད་འདི་གིས་ཡང་དཀའ་ངལ་ཅིག་དཀའ་ངལ་ཅིག་ལ་ཟེར་གྱི་མེད་འགྲོ་བསམ་ནས་ང་དེ་འདྲ་ཅིག་ང་རང་ཚོར་བའི་ནང་ལ་དེ་འདྲ་ཅིག་དྲན་གྱི་འདུག། ལགས་འོ་ད་ད་ལྟ་སུའི་ཏྲེན་འདི་ཕྱོགས་གཅིག་ནས་ཡུ་རོབ་ནང་ལོགས་ལ་རྒྱལ་ཁབ། ཆུང་བ་གཅིག་ཡིན་དུས་རང་བཞིན་གྱིས་རྒྱ་ནག་མཉམ་དུ་ཚོང་འབྲེལ་གྱི་འབྲེལ་བ་ཤུགས་ཆེན་པོ་ཡོད་དུས་ཡང་དཔལ་འབྱོར་གྱི་ཁེ་ཕན་ལ་བལྟས་བྱས་ཡང་ཅིག་བོད་པའི་གནད་དོན་ལ་རྒྱབ་སྐྱོར། ཐད་ཀར་དེ་འདྲའི་ཁ་གསལ་གནང་མ་ཐུབ་ཡས་ཀྱི་གནས་སྟངས་ཅིག་ཆགས་ཡོད་སྲིད་ཀྱི་རེད། ད་ད་ལྟ། ད་རེས་ཀྱི་གྲོས་ཆོད་གསུམ་བཏོན་པ་འདི་སུའེ་ཏྲེན་གྲོས་ཚོགས་འཐུས་མི་གི་བོད་དོན་རྒྱབ་སྐྱོར་ཚོགས་པས་བཏོན་པ་ཅིག་ཆགས་བསྡད་ཀྱི་འདུག་ད་ལྟ་བོད་དོན་རྒྱབ་སྐྱོར་ཚོགས་པ་འདི་ཚོགས་པ་ག་འདྲ་ཅིག་རེད་འདི་ངོ་སྤྲོད་ཤིག་གནང་དང།

བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་ལྕམ་སྐུ་མཱ་ཀཱ་རི་ཏཱ་སི་ཏར་ཧྥེར་ཁོ་རང་ཡིན་ན་འདི་ལོ་སྤྱི་ཟླ་དགུ་པའི་ནང་ལོགས་ལ་མ་གིའི་བཞུགས་སྒར་རྡ་རམ་ས་ལར་མང་གཙོའི་དུས་ཆེན་དང་འབྲེལ་བྱས་ཆེད་ཕེབས་གནང་བྱས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་དེ་འདྲའི་མཇལ་ཁ་ཞུས་པའི་གི་གནས་ཚུལ་ཁག་ཅིག་ཐོན་ཡོད་རེད་ད་ད་ལྟ་སྤྱི་བཏང་ནས་སུའི་ཏྲེན་རྒྱལ་ཁབ་ཆུང་ཆུང་རེད་ཅིག་ངོ་སྤྲོད་གནང་པ་ནང་བཞིན་རེད་སུའི་ཏྲེན་ནང་ལོགས་ལ་ཅིག་བོད་མིའི་མི་འབོར་ག་ཚོད་ཡོད་རེད་འདི་ང་ཚོར་ངོ་སྤྲོད་ཤིག་གནང་དང། སུའི་ཏྲེན་རང་ལ་ཡང་ང་རང

ཕལ་ཆེར། དྲུག་ཅུ་བདུན་ཅུ་ལྷག་འདི་ལྷག་བསྡད་ཡོད་ཀྱི་མ་རེད། ལགས་འོ་ད་ད་ལྟ་ད་རེས་ཐེངས་འདིའི་སུའི་ཏྲེན་གྲོས་ཚོགས་སུ་བཏོན་པའི་གྲོས་ཆོད་འདིས་ད་ལྟ་སུའི་ཏྲེན་ནང་ལོགས་ལ་དེ་སྔ་བྱུང་མྱོང་མེད་པ་ཅིག་ལ་ངོས་འཛིན་བྱས་བསྡད་ཀྱི་འདུག་ད་ལྟ་གོང་དུ་གསུངས་པ་ནང་བཞིན་རེད་ཡ་ས་གནས་ལ་བོད་མི་གི་མི་འབོར་དེ་ཉུང་ཉུང་ཞེ་པོ་ཡོད་དུས་སྤྱི་བཏང་ནས་ཕ་གིའི་སུའི་ཏྲེན་ས་གནས་བོད་མི་ཚོས་ད་རྣམ་པ་ཚོ་བོད་རིགས་ཚོགས་པའི་གི་སྣེ་ཁྲིད་པ་རེད་དེ་ག་ནང་བཞིན་གཅིག་དང། ཚོགས་པ་གཞན་པ་ཡོད་མེད་ལ་མ་ལྟོས་པར། སུའེ་ཏེན་གྲོས་ཚོགས་ནང་ལོགས་ལ་གཅིག་བོད་དོན་ཞུ་གཏུག་གི་ལས་འགུལ་དེ་རྣམ་པ་ཚོས་སྤེལ་སྟངས་སྤེལ་ལུགས་རེད་གཅིག་ལོ་རེའི་སྤེལ་གྱི་ཡོད་ན་ཡང་སྤེལ་སྟངས་དེ་ག་འདྲའི་ཡིན་ནམ་ངོ་སྤྲོད་ཤིག་གནང་དང། ད་དེ་དྲང་པོ་ཞུས་ན་སུའེ་ཏེན་བོད་རིགས་ཚོགས་པ་རང་གིས་དངོས་སུ་འགན་འཁྱེར་བྱས་ཞུ་གཏུག་ལས་འགུལ་དེ་འདྲའི་སྤེལ་ཡ་བྱུང་ཡ་ད་བྱུང་ཡོད་རེད་ད་ཡིན་ནའི། ད་ལོ་རྟག་པར་ཅིག་དེ་འདྲའི་བྱུང་མྱོང་ཡོད་མ་རེད་བྱས་ཙང། ཡིན་པ་ཡིན་ནའི་ད་ལྟའི་ཆར་ལ་ཡང་ང་ཚོ་མཉམ་དུ། བོད་པའི་རྒྱབ་སྐྱོར་ཚོགས་པ Swedish Tibet Committee ང་རང་ཚོ་ཕྱི་རུ་མཉམ་དུ་ལས་ཀ་བྱེད་བྱས། ད་ད་ལོ་དམིགས་བསལ། ཅིག་སུའེ་ཏེན་ལ་ཡ། ད་ལྟ་གྲོས་ཚོགས་འཐུས་མི་ཕར་ཕེབས་པ་གཅིག་པོ་མ་རེད་ཨ་ནི་ཡང། ད་ལོ། དོན་གཅོད་ཀྱི་འོག་ནས་ཚོགས་འདུ་ཅིག་བསྐོང་བ་རེད་དེའི་ནང་ལོགས་ལ་ཡ། གཙོ་བོ་དམིགས་བསལ་དེ་ད། གཞོན་སྐྱེས་འགྲོ་དུས་པ་བྱེད་ཡ་དང་ཨ་ནི་ཞུ་གཏུག་ལས་འགུལ་དེ་ཡིན་གཅིག་མིན་གཅིག་གནང་དགོས་ཀྱི་ཡོད་པ་དེ། ང་ཚོ་ལ་བཀའ་དཔྱད་ཕེབས་སོང་བྱས་ཙང། ད་ད་ལོ་ར་བའི་ན་དམིགས་བསལ་ང་ཚོ་ད་ལྟ་ནས། གསུམ་པའི་བཅུ་ལ་ཡ། གྲོས་ཚོགས་ནང་ལོགས་ལ་ཡ། ཞུ་གཏུག་ལས་འགུལ་སྤེལ་ཡ་གི་གྲ་སྒྲིག་བྱེད། བྱེད་དང་བྱེད་བཞིན་པ་རེད། ལའོ། ད་ད་ལྟ་སྤྱི་བཏང་ནས་ཡུ་རོབ་རྒྱལ་ཁབ་ད་མང་པོའི་ནང་ལོགས་ལ་ཅིག་བོད་དོན་རྒྱབ་སྐྱོར་མཚོན་པའི་གི་ཅིག་རྒྱལ་དར་སྒྲེང་འཛུགས་བྱས་ཡ་རེད་ཅིག་གསུམ་བཅུའི་དུས་དྲན་སྐབས་དུ་གྲོས་ཚོགས་འཐུས་མི་ཚོ་ཕེབས་བྱས་གཏམ་བཤད་གནང་ཡ་གི་གནས་ཚུལ་རབ་དང་རིམ་པ་ཅིག་ཐོན་བསྡད་ཀྱི་ཡོད་རེད། གཅིག་སུའེ་ཏེན་རྒྱལ་ཁབ་ནང་ལོགས་ལ་ཡང་གཅིག་བོད་པའི་གི་གནད་དོན་ཐོག་ལ་རྒྱབ་སྐྱོར་ཚད་མཐོ་པོ་དེ་འདྲ་ག་རེ་ཐོབ་ཡོད་རེད་ད་ལྟ་བར་དུ། ད་དྲང་པོ་ཞུས་ན་ཕྱི་མའི་ལྟ་ཚུལ་ན་ངས་ཞེ་དྲག་ད་རྒྱུས་མེད་དྲང་པོ་ཞུས་ན་རེད་བ་ཡིན་ནས་སུའེ་ཏེན་ཁོ་རང་སྤྱིར་བཏང་ལུང་པ་ཁོ་རང་དམངས་གཙོ་ཚད་མཐོ་པོ་ཡིན་པ་གང་ཞིག་ལ་འགྲོ་བ་མིའི་ཐོབ་ཐང་ལ་ཡང་ད་ཅིག་རྒྱབ་སྐྱོར་གནང་ཡས་ཤུགས་ཆེན་པོ་ཅིག་རེད་ཤག་ད་ཡིན་ནས་དེ་སྔ་ནས་གོང་དུ་ཞུས་པ་ནང་བཞིན། དཔལ་འབྱོར་གྱི་གང་ལེགས་ལེགས་ཞུ་དུས་ནི་གཅིག་ཡང་ཚོང་འབྲེལ་རིགས་གལ་ཆེན་པོ་རེད་འདུག་བ། ཨ་ཚོང་འབྲེལ་རིགས་གལ་ཆེན་པོ་ཡོད་དུས་ནི་ག་དུས་ནས་ཚོང་གི་རིགས་རྙེད་ལ་ཕྱིན་ཡང་ནི་གང་འདྲ་ང་ཚོའི་ལྟ་ཚུལ་ལ་ཡང་ནི་གཅིག་དམིགས་བསལ་གྱི་གཅིག་ཆེས་མཐོ་པོ་དེ་འདྲས་ཀྱི་གནང་བཞག་པ་དེ་འདྲས་ད་སོ་སོའི་ངོས་ནས་ད་ད་ལྟ་བར་དུ་སོ་སོ་ལ་ཡང་དེ་འདྲའི་དམིགས་བསལ་གྱི་ཚོར་བ་ཅིག་ད་སླེབས་མ་སོང། ཡིན་པ་ཡིན་ནས།

ཐེངས་འདིའི་ལེ་ཚན་ནང་བཀའ་མོལ་ཞུ་ཡུལ་དེ་སུའེ་ཏེན་བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོ་བློ་བཟང་ལགས་ཡིན། རྣམ་པ་ཚོ་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་གནང་ལེ་ཚན་འདི་སྙན་སྒྲོན་ཞུ་མཁན་བསྟན་འཛིན་སེང་གེ་ཡིན།
རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་དམིགས་བསལ་གནས་འཕྲིན་ལེ་ཚན་ནང་ལོ་ལྟར་ཕྱི་ཟླ་བཅུ་པའི་ཚེས་བཅོ་ལྔ་ཉིན་དབུས་ཁུལ་དུ་དཔལ་ལྷའི་དུས་ཆེན་ནམ་དཔལ་ལྷའི་བདུན་ཆང་ཞེས་པའི་དུས་ཆེན་དེའི་བྱུང་རིམ་དང་དམིགས་བསལ་བོད

གཙུག་ལག་ཁང་ཐོག་ཁང་གསུམ་པའི་གནས་གཞི་དང་ལ་དཔལ་ལྷ་ལྕོག་ཟེར་ཞིང་ལྷ་ཁང་ཡོད་དེ་ནང་ལ་དཔལ་ལྷ་དུང་སྐྱོང་དབང་མོ་དང་ཁོ་རང་ཨ་ཅག་མཉམ་དུ་ཡོད་དེ་ནང་ནས་ད་དཔལ་ལྷ་དྲག་མོ་དྲི་མ་དེ་འདྲའི་ཞོལ་བཅས་ཨ་ནི་དཔལ་ལྷ་མོ་དང་གྲིབ་གར་རྫོང་བཙན་ཟ་ཐང་གཉིས་ཨ་ལོ་གཅིག་ཐེངས་མ་གཅིག་ཐུག་ཡག་ཨ་བརྩེ་དུང་འདི་འདྲའི་གྲས་མེད་པའི་རྣམ་པ་ཁེལ་གི་ཡོད་ཟེར་འདི་འདྲའི་རྣམ་པ་བསྟན་ཡོད་ད་དུར་ཐང་སྙིང་པོ་དཔལ་ལྷ་མོའི་དུས་ཆེན་ཟེར་དེ་རེད་ད་སྙིང་པོ་ག་རེ་ཞུ་དགོས་རེད་ལབ་ན་སྙམ།

དེ་ནས་རིག་གནས་གསར་བརྗེ་ཚུགས་ནས་ལོ་བཅུ་གཅིག་ནས་རྗེས་ལ་ཡར་པཎ་ཆེན་རིན་པོ་ཆེ་བོད་ལ་ཡར་ཕེབས་དེ་ནས་ཆོས་དད་རང་མོས་ཡིན་ཟེར་དུས་ཡང་དེ་དུས་ལྷ་སར་སྨོན་ལམ་ཅིག་ཐེངས་མ་གཅིག་ཚུགས་སོང་བརྒྱད་ཅུ་གྱ་གྲངས་ནང་འགྲོ་བ་ཅིག་ཡིན་པ་ཡོད་འོ་དེའི་སྐབས་དེར་རྗེས་ལ་ཡང་དངོས་གནས་བྱས་ན་དེ་དུས་གཙུག་ལག་ཁང་གཏོར་བཅས་དང་དཔལ་ལྷ་མོ་དྲག་མོ་དང་དཔལ་ལྷ་མོ་དུང་སྐྱོང་དབང་མོ་ཁོང་རྣམ་པ་གཉིས་དེ་ཡོད་དེ།

ལགས་སེ། དགོང་མོ་ད་ད་འདི་དཔལ་ལྷའི་དུས་ཆེན་ཡིན་ནས་དཔལ་ལྷའི་བདུན་ཆང་དེ་ལུགས་རྒྱུན་ནང་མི་འདུག་ཟེར་གསུང་སྟངས་བལྟས་མི་འདུག་ལུགས་རྒྱུན་དེ་མི་རང་བཞིན་དངོས་གནས་ཡིན་ན་ཡང་དེ་མི་ག་རེ་ཡིན་ན་ང་ཚོས་དེ་ཞུ་ཐུབ་མ་རེད་པ། ད་གཅིག་ཕན་ཚུན་བརྩེ་དུང་གི་གཅིག་དུས་ཆེན་བཟོ་ཅིག་ཡིན་པ་བཟོ་ཞིག་འདུག་ངའི་ཐོག་ནས་བྱས་ན་དེ་འདྲ་ཡིན་ན། དེ་བྱུང་བ་མ་རེད་གཙོ་བོ་ད་འདི་རེད་དེ་དུས་ཙམ་ནས།

བཀའ་འདྲི་མཐའ་མ་ཞུ་ཡ་གཅིག་ལ། ད་དཔལ་ལྷའི་དུས་ཆེན་ཡིན་ནི་རེད་དཔལ་ལྷའི་མདུན་ཆང་ཡིན་ནི་རེད་ད་གངས་ཅན་བོད་ཟླ་བཅུ་པའི་ཚེས་བཅོ་ལྔའི་ཉིན་མོ་འདི་ཉིན་ག་དུས་ཆེན་འདི་ལ་ཡ་གཙོ་བོ་ག་རེ་ཞིག་རེད་ད་དཔེར་ན་བུད་མེད་ལ་ཡ་དངུལ་སྤྲད་ཡ་ད་རྔན་པ་རེད་འདི་འདྲའི་སྔན་མ་དར་སྲོལ་ཡོད་རེད་དངུལ་སྤྲད་ཡ་ད་དེ་བཞག་ཡ། དེ་སྔན་མ་མང་པོ་ཡོད་རེད་དེ་སྔན་མ་བོད་ལ་ཡ་བུད་མེད་གཅིག་པོ་མ་རེད་ལ་དེ་དུས་སྤུ་གུ་དང་རྒན་གོག་དང་སྤྲང་གོ་དང་དུ་བ་ལ་ཡ་སྔན་མ་ད་ང་ཚོ་ལྷ་སར་བསྡད་པའི་སྐབས་དུ་བ་ལ་ཡ་དང་ཁ་ཤས་ནང་མི་ཚང་སུས་ནས་པད་ཤག་ཡིན་ཡང་གི་སྤུ་གུ་ལ་པད་ཤག་སྤྲད་གི་རེད་པ་སྤུ་གུ་ལ་དཔལ་ལྷའི་མདུན་ཆང་ཟེར་སྟེར་དང་ཟེར་རླུང་དབྱངས་རིང་མོ་དང་དེ་ལ་ཡ་ག་གི་ཚེ་ན་ད་འདྲས་ཡོད་མ་རེད་ཨ་ད་ང་ན་ཞིག་ཕ་ཧོན་ན་ལ་ད་ཚེ་གི་སྤྲང་པོ་དང་དུ་བ་ལ་ཡ་རྩམ་པ་སྤྲད་མཁན་ཡོད་ཐུག་པ་སྤྲད་མཁན་ཡོད་རེད་ཨ་ནི་འདི་དུས་བོད་ལ་ཡ།

དབུགས་ལམ་ནད་གཞིའི་ཁྱབ་ཚད་དང་དེའི་རྒྱུ་རྐྱེན། ནད་འགོག་སྲུང་སྐྱོབ་ཀྱི་ཐབས་ལམ་བཅས་ཀྱི་སྐོར། ཨ་མི་རི་ཀའི་སི་ཨེ་ཏེལ་གྲོང་ཁྱེར་དུ་བཅའ་བཞུགས་གནང་མཁན། ཕྱི་ལུགས་སྨན་པ་བསོད་ནམས་སྟོབས་རྒྱལ་ལགས་སུ་འདི་གའི་ལས་བྱེད་དུད་རྣམ་རྒྱལ་ལགས་ཀྱིས་གནད་འདྲི་ཞུས་པ་ཞིག་གསན་རོགས་གནང། ཐེངས་འདིར་ཨ་རིའི་གྲོང་ཁྱེར་སི་ཨེ་ཏེལ་ནང་གཏན་བཞུགས་གནང་པའི་ཕྱི་ལུགས་སྨན་པ་དང་འགོས་ནད་ཐོག་ལ་ཡང་ཆེད་ལས་མཁས་པ Doctor བསོད་ནམས་སྟོབས་རྒྱལ་ལགས་དེ་རིང་ང་ཚོའི་ལས་རིམ་ཐོག་ལ་ཡང་དུས་ཚོད་བཏོན་གནང་བ་ཐུགས་རྗེ་ཆེ། ཐུགས་རྗེ་ཆེ་ལགས། Doctor བསོད་ནམས་སྟོབས་རྒྱལ་ལགས་ད་དེ་རིང་བཀའ་མོལ་ཞུ་ཡས་འདི། ད་རྒྱ་ནག་ནང་ལ་ཡང་ཉིས་སྟོང་བརྒྱ་མེད་བཅུ་དགུའི་ལོ་ལ་ཡང Covid བཅུ་དགུ་ཟེར་ཏོག་དབྱིབས་ནད་ཡམས་ཁྱབ་པ་དེ་གིས་ད་འཛམ་གླིང་ཁྱོན་ཡོངས་ལ་དཀའ་ངལ་ཞེ་པོ་འཕྲད་པ་རེད། ད་ཡིན་ནའི་འདས་པའི་གི་ད་བདུན་ཕྲག་གཉིས་གསུམ་ནང་གི་འཛམ་གླིང་ག་ས་ཁག་གི་གནས་ཚུལ་ནང་བལྟས་པ་ན་ཡང་རྒྱ་ནག་ནང་ལ་ཡང་ད Covid ན་ཚ་འདི་མིན་པ་ཡིན་པ་ནས་གང་ལྟར་ཡང Respiratory Illness ཟེར་དབུགས་གཏོང་ལེན་ཀྱི་ཐོག་ནས་དཀའ་ངལ་འདི་འདྲའི་ན་ཚ་ཞིག་ཁྱབ་ཆེན་པོ་ཞེ་པོ་ཁྱབ་ཀྱི་ཡོད་པ་དང། ཨེ་ན་ཚ་དེ་ཡང་སྤུ་གུ་ལོ་ཆུང་གི་ནང་ལ་ཡང་ཞེ་པོ་ཁྱབ་ཆེན་པོ་འགྲོ་གི་ཡོད་པ། འདི་འདྲའི་ཀྱི་ཐོག་ནས་ཡང་གནས་ཚུལ་འདི་ཁྱབ་ཆེན་པོ་ཞེ་པོ་འགྲོ་བསྡད་ཀྱི་འདུག་ཨ། བྱས་ཙང་ད། Doctor བསོད་ནམས་སྟོབས་རྒྱལ་ལགས་ཁྱེད་རང་ཚོ་ད་དུས་རྒྱུན་ཅིག་ན་ཚ་འདྲ་མིན་ཐོག་ལ་ཡང་ཅིག་དཔྱད་པ་གནང་གི་ཡོད་པ་རེད་དེ་ག་ཞིབ་འཇུག་གནང་གི་ཡོད་པ་རེད། ད་ལྟ་རྒྱ་ནག་ནང་འགྲོ་བཞིན་པའི་གི་ད་དེ་འདྲ་དབུགས་ལམ་ནས་རེད་དབུགས་གི་ན་ཚ་དེ་ཡིན་པའི་ནི་རེད་ག་འདྲ་ན་ཚ་འདི་ཞེ་པོ་གཅིག་གི་ཞེད་སྣང་བྱེད་དགོས་ན་ཚ་ག་འདྲའི་འདྲ་ཅིག་ཡིན་དང་མིན་གི་ན་ཚ་འདི་ཁྱབ་ཆེ་ཆུང་ག་འདྲའི་ཡིན་དང་མིན་འདི་འདྲའི་ཐོག་ནས་ཅིག་ངོ་སྤྲོད་གནང་ན་ཞུ་གིན། ལགས་སོ། ད་ལྟ་ང་ཚོས་ཚིག་འདི་ད་ལྟ་དབུགས་ལམ་གི་ནད་གཞི་བྱས་བྱས་བཞག་གིན་ཡོད་རེད་བ་ལོ། དབྱིན་ཇིའི་ནང་ལ Respiratory Illness ཡང་གཞན་པ་གཅིག་ཡོད་ཁོང་ཚོ་ཁ་ཤས་ཀྱིས་ཡང Influenza Like Illness ནད་གཞི་ཀྱི་གཅིག་ཡོད་རེད་ཁོ་ནད་གཞི་གི་ཁོ་བསྡུ་རུབ་བྱེད་པའི་སྐབས་ལ་གྲངས་ཀ So འདི་ད་ལྟ་སྤྱི་བཏང་ང་ཚོ་ད་ལྟ་འདི་རྒྱ་ནག་ནང་ལ་མང་པོ་ཞིག་ཡོང་གི་ཡོད་རེད་བྱས་རྗེས་སྤྱི་ཚོགས་དྲ་རྒྱ་དུ་བ་ནང་དང་ཨ་ནི་གསར་འགྱུར་ཁག་ལ་ཤུགས་ཆེན་པོ་ཞེ་པོ་ཞིག་ཁྱབ་པ་རེད་བ་ལོ། ཡིན་ནའི་ང་ཚོ་རྒྱབ་བཤུད་ཞིག་བརྒྱབ་ནས་བལྟས་པ་ཡིན་ན། ད་ལྟ་རྒྱ་ནག་ལ་གནས་ཚུལ་མ་བྱུང་སྔོན་ནས Southern Hemisphere། ལབ་ཀྱི་རེད་པ་འཛམ་བུ་གླིང་ལྷོ་ཕྱོགས་ཀྱི་ཁུལ་ལ་དབུགས་ལམ་གྱི་ནད་གཞི་འདི་སྔོན་མ་ལས་མང་ང་ཡོད་པ་གྱི་རྟགས་མཚན་དེ་དུས་ཐོན་ནས་ཡོད་རེད། འདིའི་རྐྱེན་དེ་གར་གང་ལ་ཞེས་བྱ་དགོས་ཟེར་ན་ཨཱ་ནི་བར་སྐབས་གཅིག་ལ་དེ་འདྲ COVID གྱི་ནད་རིམས་འདི་ཐོན་ནས་ཨཱ་ནི་ང་ཚོ་གཟབ་གཟབ་བྱས་དང་ཁ་རས་བྱས་དང་དེ་འདྲ་མང་པོ་ཅིག་བྱེད་དུས་ད་ལྟ་དབུགས་ལམ་གྱི་རྒྱུད་ཀྱི་ནད་གཞི་འདི་གྲངས་ཀ་མང་པོ་ཞིག་མ་ཆགས་རེད་པ། ད་ཡང་དེ་ནས་ཡང་གུ་ཡངས་ཤིག་བཏང་ཡོང་དུས་ཕར་ཚུར་མི་མི་སྡེབ་མང་ང་ཡོང་ཡ་དང་ཨ་ནི་དེ་བཞིན་དུ་ཁོར་ཡུག་དེ་འགྱུར་བ་རྐྱེན་གྱིས་ཨ་ནི་དེའི་རིགས་ཀྱི་ནད་གཞི་དེ་མང་ང་ཡོང་ཡ་བྱས་ཨ་ནི་མང་ང་ཡོང་ས་དམིགས་བསལ་དེ་ཕྲུ་གུ་ཆུང་ཆུང་དང་ལོ་རྒན་པ་ད་མང་ང་བྱས་ཕྲུ་གུ་ཆུང་བ་འདི་གང་ལ་དཀའ་ངལ་ཆགས་ཀྱི་ཡོད་རེད་ད་འདི་ལྷོ་འཛམ་བུ་གླིང་ལ་བྱུང་བ་ནང་བཞིན་གྱི་ད་ད་ལྟ་དེ་ད་ཡུ་རོབ་ཁག་དང་ས་ཆ་མང་པོ་ཅིག་ལ་བྱུང་ཡ་བྱུང་གི་ཡོད་རེད་ད་རྒྱ་ནག་ཁུལ་དེ་ལ་དམིགས་བསལ་གྱི་ག་རེ་ལབ་དགོས་ད་དངངས་འཚབ་དང་བྱེད་དགོས་ཡ་རྒྱུ་མཚན་ཅིག་ངས་ག་རེ་རེད་བསམ་ཚུལ་དུ་ཞུས་པ་ཡིན་ན་སྔོན་མ་དེ COVID ནད་གཞི་བྱུང་བའི་སྐབས་དེ་ལ་ཁོང་ཚོས་གསང་བ་བྱས་བྱས་མ་བཤད་བྱས་རྒྱུན་རིང་པོ་བཞག་རེད་པ་ལོ་དེ་འདྲ་སོང་ཙང་དེའི་དོགས་པ་གཅིག་ཡོད་རེད་པ། ཨ་ནི་གཉིས་པ་དེ་ལ། གཞུང་ཁོ་རང་གི་ནམ་རྒྱུན་ནས་ནད་གཞི་གི་སྐོར་གྱི་དེ་ལ་དམ་དྲག་དང་གཅིག་གསང་བ་ཤུགས་ཆེན་པོ་བྱེད་ཀྱི་ཡོད་རེད་པ་ལོ། ཨ་ནི་གསུམ་པ་དེ་ད་ལྟ COVID སྐབས་དེ་ལ་འཛམ་བུ་གླིང་ས་ཆ་གཞན་པ་དང་ལུང་པ་ལས་མི་འདྲ་བར་གྱུར། རྒྱུན་རིང་པོ་དམ་དྲག་ལྟ་བུ་གཅིག་གིས་སྟངས་འཛིན་བྱས། རྒྱུན་རིང་པོ་བྱེད་དུས་དི་གྷམ་སྐི་ག་རེ་ཞུ་དགོས་རེད། ལྷོད་ཡངས་བཏང་ཡོང་དུས་ད་ལྟ་དམིགས་བསལ་ཕྲུ་གུ་ཆུང་བ་ལ་ཡིན་པ་ན་སྔོན་འགོག་གི་ནུས་པ་དེ་གར་བ་ཉམས་པ་དང། ནད་འབུ་གིས་རྐྱེན་བྱས། ཨ་ནི་དི་གྷམ་སི་བྱས། ནད་གཞི་ཁྱབ་རྒྱ་ཆེར་ཡོང་བ་ཡི་རྣམ་པ་དེ་འདྲ་ཅིག་ཤར་ཡོད་རེད་ཞུ་ཡིན། ཨ་ནི་གཙོ་བོ་གཙོ་བོ་རྒྱ་ནག་གི་བྱང་ཕྱོགས་ལ་མང་བ་བྱུང་འདུག་ཨ་ནི་རྗེས་སུ་ད་ཐ་མ་ད་པེ་ཅིང་དང་པེ་ཅིང་ཁུལ་དུ་བ་ལ་ཡང་མྱུལ་ཚད་མང་པོ་འདུག་ཨ། རྩ་བའི་དེ་འདྲ་ཁྱེད་རང་གིས་འགྲེལ་བཤད་གནང་བ་ནང་བཞིན་ད་རྒྱ་ནག་ཙམ་མ་ཡིན་པའི་ས་ཆ་ག་ས་ག་ལ་ཡོད་རེད་དེ་ཡིན་ནའི་རྒྱ་ནག་ནང་ནས་ད་ནད་ཡམས་འདི་འདྲ་རེ་རེ་ཐོན་པའི་སྐབས་ལ་རྒྱ་ནག་གཞུང་གིས་དུས་རྒྱུན་དུ་ཁོ་རང་ཚོ་གི་ད་སྲིད་ཇུས་ཡིན་ནའི་རེད་འགྲོ་སྟངས་ཀྱི་ཐོག་ནས་གནས་ཚུལ་འདི་ཚོ་སྦས་གསང་བྱས་ཨ་ནི་འཛམ་གླིང་སྤྱི་ཡོངས་ལ་ཡར་མར་གནས་ཚུལ་སྤྲད་ནའི་རེད་ད་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་རེད་ན་ཚ་ག་རེ་བྱུང་བ་ཡིན་ནའི་ན་ཚ་གསར་པ་བྱུང་བ་ཡིན་ནའི་དེ་ཚོ་ན་ཚ་དེ་གི་རྐྱེན་ག་རེ་ཡིན་མེད་ཁྱབ་ག་ཁྱབ་ཚད་ག་ཚོད་ཡིན་མེད་དེ་ཚོའི་གི་སྐོར་ལ་ཡ་བརྟག་དཔྱད་ག་རེ་བྱུང་མེད་དེ་ཚོ་གནས་ཚུལ་དེ་དུས་ཐོག་ཆ་ཚང་དུ་མ་སྤྲད་ཙང་ད་འདི་འདྲས་གི་ཐོག་ནས་ད་འཛམ་གླིང་གི་ཁྱོན་ཡོངས་ནས་ག་ད་ལྟས་བློ་འཚབ་བྱེད་དེ་ཆགས་ཡོད་ས་རེད་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཡིན་པ་ཡིན་ན་ད་དེ་འདྲས་གི་དབུགས་ལམ་ཟེར་ན་ཚ་དེའི་སྐོར་ལ་རྒྱ་ནག་གཞུང་ལ་ཡར་དྲི་རྩད་བྱེད་པའི་སྐབས་དེ་རྒྱ་ནག་གཞུང་གིས་ན་ཚ་འདི pathogen བྱས་ཁོ་རྒྱུན་ལྡན་གྱི་ན་ཚ་ཞིག་རེད་མ་གཏོགས་ནད་གསར་པ་དེ་འདྲའི་གི་ངོ་བོ་ཁྱོན་ནས་མི་འདུག་ཅེས་འདི་འདྲའི་གི་སྙིང་བསྡུས་བཤད་པ་མ་གཏོགས་ཞིབ་ཚགས་པའི་ལན་གཅིག་རྒྱབ་པའི་གནས་ཚུལ་མི་འདུག་དེ་ནས་ཁ་སང་གཟའ་ལྷག་པའི་ཉི་མ་ལ་ཡང་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་ན་ཚ་འདིའི་སྐོར་ལ་བསྐྱར་དུ་ཡ་དྲི་རྩད་ཅིག་བྱས་བཞག་ད་འདི་དྲི་རྩད་བྱས་ཏེ་དེ་ད་འཕྲོད་བསྟེན་ཐོག་ལ་ཡ་ད་ཆེད་ལས་གནང་མཁན་ཡིན་ནའི་རེད་ཞིབ་འཇུག་བྱེད་མཁན་མང་པོ་ཅིག་གིས་ད་ལྟའི་ཆ་ལ་ན་ཚ་འདི་རྒྱ་ནག་ནང་ལ་ཡ་མང་ཆེ་བ་དེ་ཕྲུ་གུའི་སྒང་ལ་རེད་དེ། ཡིན་ནའི་ན་ཚ་དེ་ག་ལེ་ག་ལེ་རིམ་པས་མི་མང་བྱིངས་དང་འདིའི་སྒང་ནས་ད་ལོ་རྒན་པའི་ནང་ལ་ཁྱབ་པ་ཡིན་པ་ན། ཨེན་ན་ཚ་དེ་ཁྱབ་ཆེན་པོ་འགྲོ་ཡས་ཡིན་པ་དེ་འདྲའི་ཉེན་ཁ་གཅིག་དང་ད་དེ་ནས་ད་དེ་ད་དེ་འདི་དབུགས་ནད་ན་ཚ་དེ་ཡིན་པས་ན། ཁ་སང་ཐོག་མར COVID བྱུང་པའི་སྐབས་དང། ཨེན་འདི་ཁྱབ་ཆེ་ཆུང་བལྟས་པ་ན་ད་རྒྱ་ནག་གི་རྒྱལ་ས་པེ་ཅིན་གྱི་སྨན་ཁང་རེད་ཐེན་ཅིན་དེའི་ས་གནས་སྨན་ཁང་དང་ས་གནས་དེ་ཚོའི་ནང་ལ་ཡང་དེ་འདྲ་གི་ན་ཚ་ཕོག་པའི་ལོ་ཆུང་ནས་བྲལ་ཏེ་ཕོན་ཆེ་ཆུང་ལ་བལྟས་པས་ན་ཐོག་མར COVID བྱུང་པའི་སྐབས་ཀྱི་ན་ཚ་ཁྱབ་བརྡལ་ཆེ་ཆུང་བལྟས་པས་ན་དེ་འདྲ་དེ་ཞེ་དྲག་ཁྱབ་ཆེ་བའི་ཡོད་པ་དེ་འདྲ་ཅིག་བཤད་ཀྱི་འདུག་བྱས་ཙང་རྒྱ་ནག་གཞུང་གིས་མར་གསལ་བཤད་བྱེད་སྟངས་འགྲེལ་བཤད་བྱེད་སྟངས་འདི་རེད། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་ན་ཚ་འདིའི་ཐོག་ལ་འགན་འཁྱེར་སྟངས་རེད་དེ་འདྲའི་ཐོག་ལ་ཡང་དཔྱད་པ་ག་འདྲ་རེ་གནང་དགོས་ན། ད་ལྟ་འཛམ་གླིང་འཕྲོད་བསྟེན་ལྷན་ཚོགས་ཀྱིས་ཁ་སང་གསར་འགོད་གསལ་བསྒྲགས་བྱས་པར། འདི་ཡིས་ད་ལྟ་རྒྱ་ནག་གཞུང་ལ་ཕྱི་དང་ཕྱི་ཟླ་བཅུ་གཅིག་གི་ཚེས་བཅུ་གསུམ་ལ་རྒྱ་ནག་གཞུང་གིས་འདིའི་ཐོག་ལ་གསར་འགོད་གསལ་བསྒྲགས་ནང་བཀའ་མོལ་ཞིག་གནང་འདུག་བ་ཨ་ནི་འདིའི་རྗེས་སུ་ད་ལྟ་འཛམ་གླིང་འཕྲོད་བསྟེན་ལྷན་ཚོགས་ཀྱིས་རྒྱ་ནག་གཞུང་མཉམ་དུ་ཚོགས་འདུ་གཅིག་ཚོགས་ཉི་ཤུ་རྩ་གསུམ་དེ་ལ་ཨ་ནི་འཛམ་གླིང་འཕྲོད་བསྟེན་ལྷན་ཚོགས་ཀྱིས་གསར་འགོད་གསལ་བསྒྲགས་ནང་ལ།

དེའི་ག་རེ་ཞུས་པ་ཟེར་བས་ན་ནད་རྟགས་མི་འདྲ་བ་ནམ་རྒྱུན་ཧ་མ་གོ་བ་དེ་འདྲ་ཁྱད་མཚར་དེ་འདྲ་མེད་པ་བྱས། ཨ་ནི་ནད་གཞི་ཁོ་རང་འགོ་མཁན་གྱི་གཉན་སྲིན་ཡིན་ནའི་རེད་ཕྲ་སྲིན་ཡིན་ནའི་རེད་དེ་འདྲ Bacteria Virus གསར་པ་དེ་འདྲ་གིས་དེ་འདྲ་ངོ་ཐག་ཆོད་མི་འདུག་ཞེས་པ་གོ་རྒྱུ་ལ། སྔོན་མ COVID སྐབས་ལ་དེ་གཉན་སྲིན་གྱི་ད། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་རྒྱ་ནག་མཉམ་པོ་བསྟུན་མཁས་བྱས་པ་དང་རྒྱ་ནག་གི་ཤེས་དཔལ་འོག་ལ་ཡང་གནོན་ཤུགས་ཕྱིན་པ་དང་འདི་འདྲ་གི་སྐྱོན་འཛུགས་འདི་འདྲའི་ཕོག་ཡོད་རེད། ཡིན་ནའི་ད་དུས་རྟག་ཏུ། ཁྱེད་རང་འདྲ་པོ་ཆ་བཞག་པ་ན་ད་ཅིག་ནད་ཡམས་འདྲ་མིན་སྒང་ལ་ཡང་དེ་ཡས་འགོས་ནད་དང་འདི་འདྲའི་སྒང་ལ་ཡང་ཕྱག་ལས་གནང་གི་ཡོད་རེད་དེ་དང་དེ་བཞིན་གྱི། སྤྱི་བཏང། ནད་ཡམས་གསར་པ་རེད་ད་འདི་འདྲའི་སྒང་ལ་ཕྱག་ལས་གནང་མཁན་སྨན་པ་ཚོ་རང་གི་ཐོག་ནས་ས་གནས་ས་ཐོག་ནང་ལ་ཕྱག་ལས་གནང་མཁན་ཚོ་གིས་ད་རྒྱ་ནག་གི་ན་ཚ་འདིའི་སྒང་ལ་ཡ་འདི་ལྟའི་དོགས་ཟོན་བྱེད་དགོས་ཡ་རེད་ཤག་འདི་ག་གཟབ་གཟབ་མ་བྱེད་པ་ཡིན་ན་འདི་འདྲའི་གི་དགོངས་པ་བཞེས་མཁན་ད་འདི་འདྲའི་གི་ཐོག་ལ་ཡ་བསམ་ཚུལ་ག་འདྲ་རེ་ཡོད་ན། ད་ལྟའི་ཆ་ལ་ཡིན་ན་ཅིག་ད་གཟབ་གཟབ་བྱས་ཅིག་ད་གནས་ཚུལ་གསར་པ་ལ་ཐན་ག་རེ་ག་རེ་ཐོན་གྱི་འདུག་བལྟ་ཡ་ཅིག་མ་ཤེས། ད་ལྟའི་ཆ་ལ་དམིགས་བསལ་གྱི་ཛ་དྲག་གང་ལ་གས་ཅིག་ཡོད་མ་རེད་ལོ། དེའི་སྒང་ལ་ད་ལྟ་ཁ་སང་ཉེ་ཆར་དུ་བ་ཨ་རིའི་གི་ཁ་སང་གྲོས་ཚོགས་ཀྱི་འཐུས་མི་ཁ་ཤས་ཀྱིས་ཕར་ཚུར་འགྲིམ་འགྲུལ་བྱས་དེ་གས་ལ་དམ་དྲག་བྱེད་དགོས་རེད་བཤད་དེ་གས་ཐོག་ལ་རྒྱབ་སྐྱོར་ཡོད་མ་རེད་ཅེས་བཤད་ཐུབ་ན་དེ་ངས་གསལ་པོ་ཞིག་ཞུས་ཐུབ་ཀྱི་ཡོད།
ངས་བཀའ་འདྲི་ད་ག་རེ་ཞུ་བསམ་བྱུང། དེ་འདྲ་རྒྱ་ནག་ནང་ལ་དབུགས་ལམ་འདིའི་ཐོག་ལ་དཔེ་བརྗོད་འདུག་ད་འདི། ཁོ་ཁ་གསལ་པོ་མི་འདུག་འདིའི་སྒང་ལ་ད་དཀྲོག་རྐྱེན་དང་མ་ཟེར་ནས་གནས་ཚུལ་འདྲ་མི་འདྲ་ཡོང་གི་འདུག་བ་དེ་ཡིན་ཙང་དེ་འདྲའི་ཨ་རིའི་གྲོས་ཚོགས་ནང་ལ་ཡང་ད་གྲོས་ཚོགས་གོང་མའི་གི་འཐུས་མི་ལྔ་ཙམ་རེད། དེ་ནང་བཞིན། རྒྱ་གར་གཞུང་ཡིན་པ་ཡིན་ནའི་ན་ཚ་འདི་ག་ལས་ག་ལ་གཟབ་གཟབ་བྱེད་དགོས་ཀྱི་འདུག་ཆེས་ཆེར་རྒྱ་གར་ནང་ཁུལ་ནང་ལ་ཡིན་པ་ཡིན་ནའི་ན་ཚ་འདི་ག་དོགས་ཟོན་བྱེད་དགོས་ཡས་གི་གསལ་བསྒྲགས་དང་འདི་འདྲ་མང་པོ་སྤེལ་བཞག་ཐེ་ཝན་ཡིན་པ་ཡིན་ནའི་ད་ཐེ་ཝན་ནང་གི་ལོ་རྒན་པ་དང་གཞོན་པ་ཚོ་ཆུང་བ་དང་འདི་ཚོ་ཡིན་པས་ན་ད་རྒྱ་ནག་དང་ཧོང་ཀོང་མེ་ཀའོ་དེ་ཚོའི་ནང་འགྲོ་ཡ་ལ་ཡང་ཡིད་གཟབ་བྱེད་དགོས་རེད། བྱས་ཙང་ད་འདི་འདྲའི་གསུང་མཁན་འདི་དེ་འདྲ་སྨན་པ་གཅིག་གི་གཟིགས་སྟངས་ནང་ལ། ད་འདི་ཚོ་གཅིག་འཕྲོད་བསྟེན་རང་གི་གནས་སྟངས་ཀྱི་ཐོག་ནས་གནང་བས་ན་དེ་ག་ཙམ་གྱི་གནད་འགག་དེ་ཙམ་མེད་པ་གཅིག་མ་གཏོགས་གཞི་རྩའི་འདི་ཚོ་གཅིག་ཅི་ཡང་ཆབ་སྲིད་ཀྱི་ལག་ཆ་འདྲ་བོ་བྱས་ཕྱིན་པ་རེད་ཟེར་གྱི་ཡོད་པ་འདི་འདྲ་གསུང་གི་ན།
འདི་ཕལ་ཆེར་ནམ་རྒྱུན་ནས་དེང་དུས་ཀྱི་སྲིད་ཇུས་ཕབ་པའི་སྐབས་དེ་ལ་སྨན་དང་ག་ལ་བ་རེ་ཁོའི་ནད་གཞི་ཆ་བཞག་ནས་གཅིག་པོ་ཆགས་ཀྱི་ཡོད་མ་རེད་བ་ལོ་ག་དུས་ནས་འདི་ཐག་གཅོད་བྱེད་མཁན་འདི་གའི་སྲིད་དོན་པས་བྱེད་ཀྱི་ཡོད་རེད་བརྒྱུད་འདུག་ཨང་དག་སོང་ཙང་སྲིད་དོན་འདི་ནས་ཕར་ཚུར་དབྱེ་བ་ཕྱེ་ཐུབ་ཡ་ཡོད་མ་རེད་བསམ་གི་འདུག་ད་གལ་ཆེ་ཤོས་དེ་ག་རེ་ཞུས་པས་ན་ད་སྔོན་འགོག་གི་ཁབ་དེ་སྐྱོན་རོགས་བྱེད་ཞུས་ཡོད་རེད་ད་ཨིན་ཕླུ་ཨན་ཛ་ཕླུ་གི་སྔོན་འགོག་གི་ཁབ་བརྒྱབ་མེད་ན་ཕླུ་སྔོན་འགོག་ཁབ་བརྒྱབ། ཨ་ནི་ཁོག་པ་ལ་སྤུ་གུ་འཁོར་བའི་གི་ཨ་མ་ལགས་འདི་འདྲ་ཡོད་པས་ན། ད Flu དག་ཡིན་དེ་ཡིན་ཨ་ནི RSV ལ་ཡིན་ཆོག་འདི་ཡིས་རྒྱག་དགོས་ཡོད་རེད། ཨ་ནི་ང་ཚོ་དགུང་ལོ་བགྲེས་པ་དེ་གའི་ན Flu དང RSV གི་སྔོན་འགོག་ཁབ་ཡོད་རེད། སོ་དེ་སྔོན་འགོག་གི་ཁབ་སྐྱོན་བྱས་ཨ་ནི་གཟབ་གཟབ་གནང་ཡ་དེ་གལ་ཆེན་པོ་རེད་ཞུ་ཡ་ཡིན། ཨ་ནི་དེ་འདྲ་ན་བའི་སྐབས་དེ་ལ་ཨ་ནི་ག་རེ་ཞུ་ཡ་ད་ཕྱི་ལོགས་མི་མང་པོ་ཡོད་ས་ལ་མ་ཐད་པར་བྱེད།
ལགས་ལགས་སོ Doctor བསོད་ནམས་སྟོབས་རྒྱལ་ལགས་ཐུགས་རྗེ་ཆེ་གནང་དེ་རིང་ང་ཚོའི་ལས་རིམ་ཐོག་ལ་ཡང་ཡང་དེང་སང་རྒྱ་ནག་ན་འགྲོ་བཞིན་པའི་ད་དབུགས་ནད་ཟེར་ནི་རེད་གམ་ད་ན་ཚ་འདིའི་སྐོར་ལ་ཡང་མང་པོས་བློ་འཚབ་བྱེད་དགོས་རེད་ད་འདི་ན་ཚ་དེ་ངོ་བོ་ག་འདྲ་ཡིན་མིན་ཁྱབ་ཆེ་ཆུང་ག་འདྲ་ཡིན་མིན་འདིའི་སྐོར་ལ་ཡང་ཡིད་གཟབ་ག་རེ་བྱེད་དགོས་ཡིན་མིན་དེ་འདྲའི་སྐོར་ལ་ཡང་ལམ་སྟོན་གནང་བ་ཐུགས་རྗེ་ཆེ། ལགས་སོ་ཐུགས་རྗེ་གནང་བསྟན་ལགས། ལགས་ལགས་སོ་ཐུགས་རྗེ་ཆེ་ཨེམ་རྗེ་ལགས།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན་ལས་རིམ་འདི་བཀོད་སྒྲིག་གནང་མཁན་བསྟན་འཛིན་དཔལ་མོ་ལགས་དང་འཕྲུལ་གཏོང་ཕྱག་རོགས་གནང་མཁན David Dofler ལགས་གསར་འགྱུར་དང་ལས་རིམ་ཁག་ངོ་སྤྲོད་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་རིག་འཛིན་ཆོས་སྒྲོན་ཡིན།